བོད་ཀྱི་མི་རིགས་དང་སྐད་ཡིག་ཆོས་ལུགས་རྩ་མེད་བཟོ་བཞིན་པའི་སྐོར་སོགས་གསལ་འདོན་གནང་ཡོད་འདུག་དེ་བཞིན་ཡུ་གུར་དང་ལྷོ་སོག་པོ་ཧོང་ཀོང་བཅས་ཀྱི་སྐུ་ཚབ་རྣམ་པས་ཀྱང་རང་སོ་སོའི་ས་གནས་ནང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ལ་བཙན་གནོན་གཏོང་བཞིན་པའི་གནས་སྟངས་ངོ་སྤྲོད་གནང་ཡོད་པ་རེད། གསར་འགོད་ལྷན་ཚོགས་ཆེད་ཐུན་མོང་གི་གསལ་བསྒྲགས་ཤིག་ཕྱིར་བསྒྲགས་གནང་ཡོད་པའི་ནང། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་དང་ཆོས་དད་རང་དབང་ལ་བཙན་གནོན། དེ་བཞིན་གྲངས་ཉུང་མི་རིགས་ཀྱི་སྐད་ཡིག་རྩ་མེད་ཀྱི་སྲིད་བྱུས་ངན་པ་ཞིག་འཛིན་བཞིན་པར་དངོས་ཡོད་གནས་སྟངས་སྐོར G7 ནམ་ཡར་ཐོན་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམ་པའི་ལྷན་ཚོགས་སུ་ཕུལ་ནས་ཁོང་རྣམས་ཀྱིས་རྒྱ་ནག་གི་བྱ་སྤྱོད་དེ་རིགས་ལ་སྐྱོན་བརྗོད་གནང་རྒྱུའི་འབོད་སྐུལ་ཞུས་གནང་འདུག། རྩོམ་པ་པོ་སྟག་འབུམ་རྒྱལ་ལགས་ནས་བོད་ནང་གི་དུས་དེབ་གྲགས་ཅན་སྦྲང་ཆར་དང་བོད་ཀྱི་རྩོམ་རིག་སྒྱུ་རྩལ་དེ་བཞིན་མི་རིགས་རྩོམ་རིག་དུས་དེབ་དང་མཚོ་སྔོན་པོ་དུས་དེབ་སོགས་ནང་སྒྲུང་རིང་དང་སྒྲུང་ཐུང། གསར་རྩོམ་དང་བརྩམས་ཆོས་བརྒྱ་ལྷག་སྤེལ་མྱོང་ཡོད་པ་དང། ཁོང་གི་རྩོམ་སྒྲུང་མང་པོ་ཞིག་རྒྱ་ཡིག་དང་དབྱིན་ཡིག་ཧྥ་རན་སི་སྐད་ཡིག་དང་འཇར་མན་གྱི་སྐད་ཡིག་ཧོ་ལན་དང་ཉི་ཧོང་གི་སྐད་ཡིག་སོགས་སུ་བསྒྱུར་གནང་ཡོད་ཅིང།

སྒོ་ཁྱི་དང་གཞན་ཡང་ཁྱི་རྒན་མི་ཚེའི་གླུ་དབྱངས་ཁྱི་དང་བདག་པོ་མི་རབས་གསུམ་གྱི་རྨི་ལམ་དང་ཁ་བ་མེད་པའི་དགུན་ཁ་སོགས་མང་དག་ཅིག་ཡོད་པ་དང་ཁོང་གི་བརྩམས་སྒྲུང་ཁག་ཕྱོགས་སྒྲིག་བྱས་པའི་དེབ་ལ་ལྷིང་འཇགས་ཀྱི་རྩྭ་ཐང་རྒུད་གཞན་ཡང་སྟག་འབུམ་རྒྱལ་ལགས་ཀྱི་སྒྲུང་རིང་ཕྱོགས་སྒྲིག་སོགས་པ་དང་ཁོང་ལ་མཚོ་སྔོན་ཞིང་ཆེན་གྱི་སྤྱོད་ཡོན་གཉིས་ལྡན་གྱི་ཤེས་ཡོན་པའི་མཚན་གནས་དང་རྒྱ་ནག་རྒྱལ་ཡོངས་སུ་གྲངས་ཉུང་མི་རིགས་ཀྱི་རྟ་མཆོག་བྱ་དགའ་རྩོམ་འབྲི་རིགས་མང་དག་ཞིག་ཐོབ་ཡོད་པ་རེད་འདུག། རྒྱ་ནག་གིས་དབྱིན་ཇིའི་མངའ་ཁུལ་དུ་གནས་སྡོད་མི་མང་མི་སེར་ལ་འཇིགས་སྐུལ་བྱ་མི་རུང་བ་དབྱིན་ཇི་གཞུང་གིས་ཉེན་བརྡ་བཏང་འདུག་དེ་ཡང་རོའི་ཏེར་གསར་འགྱུར་བརྒྱུད་ལམ་གྱིས་གནས་ཚུལ་སྤེལ་བ་ལྟར་ན། སྤྱི་ཚེས་བཅུ་དགུ་ཉིན་དབྱིན་ཇི་གཞུང་གིས་དབྱིན་ཇིའི་མངའ་ཁུལ་དུ་ཡོད་པའི་རྒྱ་ནག་དང་དེ་མིན་རྒྱལ་ཁབ་ཀྱི་མི་སེར་ཚོར་རྒྱ་ནག་གཞུང་གིས་གང་བྱུང་གི་འཇིགས་སྐུལ་བྱེད་ཡས་ཀྱི་བྱ་སྤྱོད་དེ་རིགས་ནི་ཁས་ལེན་ཐབས་མེད་པ་ཞིག་ཡིན་པ་གསུངས་ཡོད་པ་དང་འབྲེལ།

གཟའ་འཁོར་འདིའི་ནང་ཨ་མི་རི་ཀའི་གསང་བའི་ལས་ཁང་གིས་ཉུའུ་ཡོག་ནང་རྒྱ་ནག་གི་ཉེན་རྟོག་ལས་ཁང་ཟེར་བ་ཞིག་ནས་མི་གཉིས་འཇུ་བཟུང་བྱས་ཡོད་པ་དང། ཡིན་ན་ཡང་རྒྱ་ནག་གཞུང་གིས་གནས་ཚུལ་དེ་རིགས་བདེན་པ་མིན་ལུགས་བཤད་ནས་ཨ་རིས་རྒྱ་ནག་ལ་དམའ་འབེབས་ཀྱིས་ནག་པོ་བཟོ་གི་ཡོད་ལུགས་ལན་འདེབས་བྱས་ཡོད་པ་རེད། ཕྱི་ཚེས་བཅུ་དགུ་ཉིན་དབྱིན་ཇིའི་ཉེན་རྟོག་དཔོན་རིགས་ཤིག་གིས་གསུངས་པར་ལྟར་ན། འཛམ་གླིང་ཁྱོན་ཡོངས་སུ་རྒྱ་ནག་གི་གསང་བའི་ཉེན་རྟོག་ལས་ཁང་ཟེར་བ་གྲངས་བརྒྱ་ཙམ་ཡོད་པ་དབྱིན་ཇི་གཞུང་གིས་ཤེས་རྟོགས་བྱུང་བ་གསུངས་ནས། ཨིན་ཇི་གཞུང་གིས་ཨིན་ཇིའི་མངའ་ཁུལ་དུ་ཡོད་པའི་ཕྱི་རྒྱལ་གྱི་མི་རིགས་ཚོར་རྒྱལ་མཚམས་བརྒལ་ནས་འཇིགས་སྐུལ་བྱེད་ཡས་ཀྱི་གནས་སྟངས་དེ་རིགས་ནི་ཁས་ལེན་ཐབས་མེད་པ་ཞིག་ཡིན་སྟབས་ཨིན་ཇི་གཞུང་གིས་གནས་སྟངས་དེ་རིགས་མུ་མཐུད་ནས་མི་འབྱུང་བའི་ཆེད་ཐབས་ལམ་ཡོད་རྒུ་བཏོན་ནས་བཀག་སྡོམ་བྱ་རྒྱུ་ཡིན་པའི་སྐོར་གསུངས་ཡོད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www། RFA ཚེག ORG དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་དེ་གང་བསམ་ནས་བཤད་པ་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། དེ་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུའི་ཁྲོད་ནས་རྒྱལ་མཆོག་སྐུ་ཕྲེང་བདུན་པས་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་བ་ནས་བྱས་ད་བཀའ་ཤག་སྐབས་དེ་དུས་ད་དངོས་སུ་བཙུགས་གནང་ཡོད་རེད་ལ་བཀའ་ཤག་གི་ལམ་ལུགས་གསར་གཏོད་གནང་བ་སོགས་ནས་བྱས་བྱས་མུ་མཐུད་ངོ་སྤྲོད་ཞུ་གི་ཡིན། ང་ཚོའི་ལེ་ཚན་ནང་ལོགས་ལ་ངག་རྒྱུན་གཞི་བཟུང་བྱས་བྱས་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ

ཡང་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་བ་ནས་བྱས་བྱས་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ད་ཡིན་ནའི་རྒྱལ་བ་སྐུ་འཕྲེང་བདུན་པ་སྐལ་བཟང་རྒྱ་མཚོས་ནི་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་དུས་ཡིན་པ་ཡིན་ན་ཡང་དགུང་ལོ་བཞི་བཅུ་ཞེ་བཞི་ཙམ་ལ་ཕེབས་ཀྱི་ཡོད་རེད་འདུག་ལ་དམིགས་བསལ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་གི་མཚམས་དེ་ཆགས་ཀྱི་ཡོད་ས་རེད། བྱས་ཙང་རྒྱལ་བ་སྐུ་འཕྲེང་རིམ་བྱོན་ནང་ལོགས་ལ་ནི་ལུགས་གཉིས་ཀྱི་ཐུགས་འགན་བཞེས་པའི་གཅིག་གི་དགུང་གྲངས་འདི་ཞུས་པ་ཡིན་ན། ཧ་ལམ་མང་ཆེ་འདི་དགུང་ལོ་ཉི་ཤུ་ཙམ་ལ་ཕེབས་པའི་སྐབས་ལ་ལུགས་གཉིས་ཀྱི་ཐུགས་འགན་བཞེས་པའི་དེ་འདྲའི་གི་ཡང་གནས་ཚུལ་ཐོན་ཡོང་གི་ལ་ཡིན་ནའི་ཡང་རྒྱལ་བ་སྐུ་ཕྲེང་བདུན་པ་ནི་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་ཡག་དེ་དགུང་གྲངས་བཞི་བཅུ་ཙམ་ལ་ཕེབས་པའི་སྐབས་ལ་གཞི་ནས་ཐུགས་འགན་བཞེས་གནང་པ་ཅིག་ཆགས་ཀྱི་བྱས་ཙང་ང་ཚོ་ཡང་སྟོབས་ལགས་ཀྱིས་འདི་ནས་བྱས་བྱས་ཡང་ངོ་སྤྲོད་ཞིག་གནང་རོགས་གནང། ལགས་འོ་སྒྲོལ་དཀར་ལགས་ད་རྒྱལ་བ་སྐུ་ཕྲེང་བདུན་པས་ཀྱི་ལུགས་གཉིས་ཐུགས་འགན་འདི། བཞེས་དེ་ཕྱི་ལོ་བརྒྱ་དང་སྒྲོལ་དཀར་ལགས་གསུང་བ་ནང་ལྟར་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་ཡན་ཙམ་ལ་ཆགས་ཀྱི་ཡོད། བྱས་ཙང་ད་དུས་སྐབས་དེ་ཀྱི་གོང་ལ་ཁ་སང་ང་ཚོའི་གོང་ལ་འགྲོ་བ་ནང་ལྟར་གྱི་ཕོ་ལྷ་བ་དང་ནི་འགྱུར་མེད་རྣམ་རྒྱལ་དེ་ཚོས་ཀྱི་ཆབ་སྲིད་ཐུགས་འགན་བཞེས་པའི་ཀྱི་སྐབས་དུས་སྐབས་སུ་ད་རྒྱལ་བ་རིན་པོ་ཆེ་ཀྱིས་ཆོས་མ་གཏོགས་སྲིད་ཀྱི་ཐུགས་འགན་བཞེས་མེད་པ་ཡིན་པ་སོང་ཙང་ད་དེ་རྗེས་སྒྲོལ་དཀར་ལགས་གསུང་བ་ནང་ལྟར་རྒྱལ་བ་རིན་པོ་ཆེས་ཆོས་སྲིད་ཀྱི་ཐུགས་འགན་སྤྱིར་བཏང་བཞེས་དུས་སྐབས་སུ་དགུང་ལོ། ད་རྒྱལ་བ་སྐུ་ཕྲེང་བཅུ་བཞི་པ་དེ་དགུང་ལོ་བཅུ་དྲུག་ལ་ཆོས་སྲིད་ཐུགས་འགན་བཞེས་རྒྱུ་ཁེལ་བ། དེ་མ་ཡིན་པའི་གི་རྒྱལ་བ་སྐུ་ཕྲེང་རིམ་བྱོན་དེ་དགུང་ལོ་མ་མཐའ་ས་ལ་ཡང་དགུང་ལོ་བཅོ་བརྒྱད་བཅུ་དགུ་ཕེབས་པ་དང་ནི་གཞི་ནས་ཆོས་སྲིད་ཐུགས་འགན་བཞེས་གནང་དགོས་ཡ་དང་དེའི་གོང་ལ་ཆོས་སྲིད་ཐུགས་འགན་ད་བཞེས་གནང་གི་མེད་པའི་ཀྱི་ག་རེ་ལབ་དགོས་སློབ་གཉེར་དང་དེ་འདྲ་གནང་དགོས་ཀྱི་ཡོད་རེད་པ་འོ་དེ་འདྲས་ཀྱི་ཅིག་རེད་ད་ང་ཚོས་ཀྱི་རྒྱལ་བ་སྐུ་ཕྲེང་རིམ་བྱོན་ནང་ནས་དམིགས་བསལ་ལོ་ཅིག་ག་རེ་ཆགས་བསྡད་པ་རེད་ཟེར་ན་སྐུ་ཕྲེང་བཅུ་བཞི་པ་དང་སྐུ་ཕྲེང་བདུན་པ་དེ་ཆགས་བསྡད་འདུག། དེ་ནི་སྐུ་ཕྲེང་བཅུ་བཞི་པ་དེ་ཡིན་པ་ཡིན་ན་ད་ང་ཚོས་ཀྱི་བོད་ཀྱི་སྤྱི་ཚོགས་ཀྱི་གནས་བབ་ཧ་ཅང་ཛ་དྲག་དང་ད་གཉན་འཕྲང་ཞེ་བོ་གཅིག་གིས་རི་ལུག་པ་ཐག་པས་མི་བསྡུམ་པའི་གནས་སྟངས་འདི་འདྲས་གཅིག་གི་འོག་ལ་ཨ་ནི་དགུང་ལོ་བཅུ་དྲུག་ལས་སོན་མེད་པ་ཡིན་པ་ཡིན་ན། ད་དེས་ཀྱི་སྲོལ་རྒྱུན་གྱི་རྒྱལ་བ་གི་ཆོས་སྲིད་ཀྱི་ཐུགས་འགན་ཟེར་ན་འདྲ་ཆབ་སྲིད་ཐུགས་འགན་ཟེར་ན་འདྲ་ལུགས་གཉིས་ཀྱི་ཐུགས་འགན་ཟེར་ན་འདྲ་དེ་བཞེས་ཏེ་དགུང་ལོ་སྔ་སྣུར་གྱི་གནས་སྟངས་གཅིག་ཆགས་བསྡད་རྒྱུ་བཟོ་ར་བྱེད་བ་རེད། ད་རྒྱལ་བ་སྐུ་ཕྲེང་བདུན་པ་འདི་ཡང་ག་རེ་ཟེར་ན་རྦད་དེ་ཆབ་སྲིད་ཐུགས་འགན་བཞེས་ཡས། དགུང་ལོ་རྦད་དེ་སོན་པ་ཡིན་པ་ན་ཨ་ནི་དུག་སེལ་གཞལ་མ་བྱུང་བས་ཀྱི་གནས་སྟངས་ལུ་ཆགས་བསྡད་རེད་ད། དེ་ཡང་གནས་བབ་དེ་སྐབས་སུ་ང་ད་གིན་གོང་དུ་ཞུས་པ་ནང་ལྟར་རེད། བར་སྐབས་གཅིག་ནས་བྱས་རྗེས་གཞི་རྩའི་གི་རྒྱལ་བ་སྐུ་ཕྲེང་ལྔ་པས་ཀྱི་ཆབ་སྲིད་ཀྱི་ཐུགས་འགན་བཞེས་རེད་ཟེར་དགོས་བ་རེད་དེ་རྒྱལ་བ་སྐུ་ཕྲེང་ལྔ་པ་གཞི་རྩའི་གི་སྐུ་དབང་རྒྱལ་པོ་གི་ཆོས་ལ་མ་གཏོགས་ཆབ་སྲིད་ཀྱི་ལས་དོན་ཉི་མ་ཉིན་རེ་གི་ལས་དོན་ཚང་མ་ལོ་སྡེ་སྲིད་ཀྱི་རིམ་པས་ཀྱི་གནང་བསྡད་གྱི་ཞིག་གནས་སྟངས་བྱུང་ར། སྦྱོར་བུ་ཅན་གྱི་ཁོང་རང་ལ་སྐྱེ་དཀའ་རང་ལ་ཡོད་ར་གི་ནད་འདི་ང་གི་དགེ་སློང་གི་བྱེད་དགོས་དེ་དེ་འཚེར་པོ་འདུག་བདེ་པོ་མི་འདུག་གསུངས་པས་གི་རེད་བ་ཨ་ནི་ཨེ་སྲིད་ཀྱི་ལས་དོན་ཁ་ཐུག་ཁ་ཐུག་ཨ་ནི་སྡེ་སྲིད་ཀྱི་གནང་དགོས་གི་དེ་འདྲས་ཀྱི་ཅིག་གནང་ཡོད་ར་ད་དེ་ག་ནང་བཞིན་གྱི་རྒྱལ་བ་སྐུ་ཕྲེང་དྲུག་པ་རིན་ཆེན་ཚངས་དབྱངས་རྒྱ་མཚོ་ནི་ཆབ་སྲིད་ཐུགས་འགན་བཞེས་གནང་བྱུང་ཡོད་མ་རེད་བ་གནས་སྟངས་སྐྱོ་བོ་ཞེ་བོ་དང་ད། ཟང་ངེ་ཟིང་ངེ་ཞེ་བོ་གཅིག་འོག་ཏུ། ད་བར་དེ་ལ་བྱེད་སྒོ་བྱུང་འདུག་གོ་སུ་གཅིག་བྱུང་ཡོད་མ་རེད། ད་འདི་ནས་རྒྱལ་བ་སྐུ་ཕྲེང་བདུན་པ་ནས་བྱས་རྗེས་གཞི་ནས་བོད་ཀྱི་ཆབ་སྲིད་ཀྱི་ཐུགས་འགན་དེ། རྒྱལ་བས་གི་ཅིག་བཞེས་གནང་ཡས་ཀྱི་ཁ་ཐུག་བཞེས་གནང་གི་གནས་སྟངས་ལུ་ཆགས་བསྡད་ལ། ད་དེ་མ་བཞེས་གོང་ལ་ད་གིན་ང་ཚོས་གོང་དུ་ཞུས་པ་རེད། ད་སྐུ་ཕྲེང་དྲུག་པ་མྱ་ངན་ལས་འདས་བྱས་བའི་རྗེས་ལ་ནི་ལྷ་བཟང་ཁང་དང་དེ་ག་ནང་བཞིན་གྱི་ཇུན་གར་བ་དང་དེ་ག་ནང་བཞིན་གྱི་བཀའ་བློན་ལྔ་དེ་དང་དེ་ག་ནང་བཞིན་ཕོ་ལྷ་བ་འགྱུར་མེད་རྣམ་རྒྱལ་ད་དེ་ཚོས་ཀྱི་ཆབ་སྲིད། ཁྱེད་ཀྱིས་བོད་ཀྱི་ཆབ་སྲིད་ཟིན་དུས་སྐབས་སུ་ནི་རྒྱལ་བ་སྐུ་ཕྲེང་དྲུག་པ་ཡིན་པ་ན་རེད་དེ་ག་ནང་བཞིན་སྐུ་ཕྲེང་བདུན་པ་ཡིན་ན་རེད་དགུང་ལོ་བཞི་བཅུ་ཞེ་བཞི་བར་དུ་ཆོས་མ་གཏོགས་སྲིད་ཀྱི་ཐུགས་འགན་བཞེས་གནང་ཡས་ཀྱི་ད་གོ་སྐབས་མ་བྱུང་བ་ཟེར་ན་འདྲ་ཐུགས་འགན་དེ་མ་མ་འབུལ་བ་ཟེར་ན་འདྲ་དེ་འདྲས་ཀྱི་གནས་སྟངས་འོག་ནས་ག་རེ་ཟེར་ན་ཆགས་བསྡད་འདུག་བ་ད་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཞི་བཅུ་ཞེ་དགུ་ལྔ་བཅུ་ཡན་བཞི་བཅུ་ཞེ་དགུ་ཡན་ལ་ཨ་ནི་ད་མན་ཇུ་གི་ཏཱ་ཞིན་གཉིས་ཀྱིས་བོད་སྐབས་དེ་དུས་ཀྱི་བོད་ཀྱི་ཨ་ནི་ཆབ་སྲིད་ཀྱི་འཛིན་སྐྱོང་གནང་མཁན་འགྱུར་མེད་རྣམ་རྒྱལ་ཨ་ནི་ལྐོག་གསོད་ལུ་ཅིག་བྱས། ལྐོག་གསོད་ལུ་བྱས་ཀྱི་དེའི་བར་འདི་ལ་ནི་བོད་ཀྱི་ཆབ་སྲིད་ལུ་དེ་ཤུགས་ཆེ་ཤོས་དེ་སུས་བཟུང་ཡོད་རེད་ཟེར་ན་རྡོ་རིང་པཎྜི་ཏས་བཟུང་ཡོད་ར་ད་མཚན་དངོས་ལ་རྡོ་རྗེ་དངོས་གྲུབ་ཡིན་པའི་དངོས་གྲུབ་དངོས་གྲུབ་རྡོ་རྗེ་དངོས་གྲུབ་ཡིན་གྱི་རེད་ཕ་གཞི་རྡོ་རིང་པཎྜི་ཏ་གིས་བཟུང་གནང་ར

ད་ཆོས་སྲིད་གཉིས་ཀ་གི་ཐུགས་འགན་བཞེས་དགོས་ཀྱི་གནས་བབ་དང་ད་གནས་སྟངས་དེ་འདྲ་ལོ་ཅིག་ཆགས་བསྡད་ད་དེ་ང་ཚོས་གི་ཤོད་སྲོལ་ཁ་ཤས་ཅིག་ལ་མན་ཇུའི་གི་གོང་མས་གི་མར་ནི་བཀའ་ཕེབས་རྒྱུ་ཟེར་རེད་ད་རྒྱལ་བའི་རྣམ་ཐར་ཡིན་ན་རེད་དེ་ག་ནང་བཞིན་གི་ལྕང་སྐྱ་རེད་དེ་ག་ནང་བཞིན་གི་ཐུའུ་བཀྭན་རེད་དེ་ག་ནང་བཞིན་གི་ང་ཚོས་གི་མདོ་མཁར་བ་དང་རྡོ་རིང་བསྟན་འཛིན་དཔལ་འབྱོར་དང་དེ་ཚོ་གི་བྲིས་བཞག་རྒྱུ་གི་ཁོ་རང་ཚོའི་རྟོགས་བརྗོད་དང་རྣམ་ཐར་དེ་ཚོའི་ནང་ལ་མན་ཇུས་ཀྱི་གཅིག་མ་ནས། བཀའ་མངགས་ཟེར་དགོས་རེད། བཀོད་པ་ཟེར་དགོས་རེད་གསོལ་འདེབས་ཟེར་དགོས་རེད་དེ་འདྲས་ཀྱི་རྣམ་པའི་ཐོག་ནས་རྒྱལ་བ་རིན་པོ་ཆེས་ཀྱི་བཞེས་དགོས་པའི་གནས་སྟངས་དེ་འདྲ་ཆགས་རེད། བཞེས་ཡོད་རེད་བཞེས་ཡོད་རེད་ད་ང་རང་ཚོའི་སྲིད་དོན་རྒྱལ་རབས་ལ་ཆ་བཞག་པ་ན་ད་བོད་མི་མང་གིས་ནི་གསོལ་བ་བཏབ་རེད་ཟེར་གྱི་གནས་སྟངས་འཁོད་ཡོད་རེད་བ།
བྱས་ཙང་ད་སྟོབས་ལགས་ཡིན་པ་ཡིན་ན་ལོ་རྒྱུས་ལ་ཉམས་ཞིབ་གནང་མཁན་གཅིག་གི་ཆགས་བཞུགས་ཡོད་རེད་ཨ་ནི་ད་ལྟའི་ད་ཡིག་ཆ་མང་པོ་གཅིག་གི་ཨ་ནི་གསར་དུ་རྙེད་ཡོང་གི་ཡོད་རེད་ལ་དེ་འདྲས་ལ་ཕར་གཅིག་དཔྱད་ཞིབ་གནང་པའི་བརྒྱུད་རིམ་ནང་ལོགས་ལ་ཡིན་པ་ཡིན་ན་སྐབས་དེ་དུས་ཨ་ནི་མན་ཇུའི་དབང་ཤུགས་དེ་བོད་ནང་དེ་ག་ས་ཆེན་པོ་ཆགས་ཡོད་རེད་གང་ཡིན་ཞུས་པ་ཡིན་ན་མན་ཇུའི་ཨམ་བན་དེ་བོད་ཀྱི་རྒྱལ་ས་ལྷ་སར་སླེབས་རྗེས་དུས་ཚོད་རིང་པོ་ཞེ་པོ་ཅིག་དེ་འདྲས་གང་ཡང་ཕྱིན་ཡོད་མ་རེད་རྒྱལ་བ་སྐུ་ཕྲེང་བདུན་པའི་སྐབས་ལ་གཞི་ནས་སླེབས་བསྡད་པ་གཅིག་གི་ཆགས་ཀྱི་ཡོད་རེད་བ།
ལགས་རེད་ད་དུས་ཚོད་རིང་པོ་འགྲོ་གི་ཡོད་མ་རེད་བ་ཨམ་བན་དེ་ཕྱི་ལོ་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་བརྒྱད་ལ་ག་རེ་ཟེར་ན་ཨམ་བན་གྱི་ལྷ་ས་ལ་ཐོག་མ་དེ་སླེབས་རེད་བ་ཨ་ནི་ཐོག་མ་སླེབས་བྱས་དེ་ནས་ཕྱིས་ནས་རྒྱུན་རྒྱུན་སྡོད་ལ་བྱས་རེད་བ་ད་དེ་ལ་རྒྱུན་སྡོད་བྱས་པའི་བརྒྱུད་རིམ་དེའི་ནང་ལ་ཕོ་ལྷ་བས་ཀྱི་ཆབ་སྲིད་སྲིད་དབང་འཛིན་པའི་སྐབས་སུ་ད་ཨམ་བན་ལ་སྟབས་བསྟུན་ཟེར་ན་འདྲ་ཨམ་བན་ལ་ག་རེ་ཟེར་ན་ཕར་ཚུར་སྟབས་བསྟུན་བྱས་ཡོད་ཟེར་བ་རེད་འགྱུར་མེད་རྣམ་རྒྱལ་གྱི་སྐབས་སུ་ནི་སྟབས་བསྟུན་བྱས་ཡོད་མ་རེད་བ་སྟབས་བསྟུན་མ་བྱས་པ་ཡིན་པ་སོང་ཙང་འགྱུར་མེད་རྣམ་རྒྱལ་དང་ཨམ་བན་གཉིས་ཀྱི་བར་ལ

མན་ཇུས་ཀྱི་དོན་ངོ་མའི་གནས་ཚུལ་དེ་ལ་མན་ཇུས་ཀྱི་སྟོབས་ཤུགས་དེ་ཟེར་ན་འདྲ་མན་ཇུས་ཀྱི་དབང་ཤུགས་ཟེར་ན་འདྲ་མན་ཇུས་ཀྱི་ཤུགས་རྐྱེན་ཟེར་ན་འདྲ་བོད་ནང་ལ་ཤུགས་ཆེ་བོ་མེད་པ་དེ་དེ་ག་རང་ནས་ར་འཕྲོད་ཀྱི་འདུག་ཨ་ནི་ང་ཚོས་ད་མང་པོ་འགྲེལ་བཤད་རྒྱག་དགོས་མེད་ཀྱི་ཐོག་ནས་ག་རེ་ཟེར་ན་འགྱུར་མེད་རྣམ་རྒྱལ་ལྐོག་གསོད་བྱས་ཀྱི་ཐོག་ནས་ཨ་ནི་བོད་ལ་ག་རེ་ཟེར་ན་མན་ཇུས་ཀྱི་དབང་བསྒྱུར་ཟེར་ན་འདྲ་མན་ཇུས་ཀྱི་ཤུགས་རྐྱེན་ཟེར་ན་འདྲ་མན་ཇུས་ཀྱི་སྟོབས་ཤུགས་ཟེར་ན་འདྲ་དེ་མེད་པ་གསལ་པོ་ཞེ་པོ་མཚོན་གྱི་འདུག་གལ་སྲིད་སྐབས་དེ་དུས་ཀྱི་མན་ཇུས་ཀྱི་སྟོབས་ཤུགས་དང་བོད་མན་ཇུས་མངའ་ཁོངས་ཡིན་པ་དང

ཚོས་ཕྱག་དེབ་འདི་གས་གཟིགས་པའི་སྐབས་ནས་ང་རང་ཚོ་བོད་པའི་ཐམ་ནང་ལོགས་ལ་ཨ་ནི་ཅིག་མན་ཇུ་དང་འབྲེལ་བ་ཟབ་པོ་ཡོད་པ་ཅིག་དངོས་སུ་མངོན་གྱི་འདུག་འདི་ག་འདྲས་ཡིན་ནའ་ཞེས་བྱས་ཨ་ནི་དོགས་འདྲི་མང་པོ་ཅིག་ཡོང་སྲིད་པ་ཅིག་ཆགས་ཀྱི་ཡོད་རེད་ཡང་མིན་ན་འགའ་ཤས་ཀྱིས་སྐྱོན་བརྗོད་གནང་ཡག་ལ་སྐབས་དེ་དུས་མན་ཇུ་ཆིང་གིས་མཆོད་ཡོན་སྦྱིན་བདག་གི་རྣམ་པའི་ཐོག་ནས་གསོལ་རས་བྱས་ཅེས་བྱས་འདི་མང་པོ་ཅིག་འདི་བྱེད་ཀྱི་ཡོད་དུས་ཡང་དེ་འདྲས་རག་ཐབས་ཀྱི་ཐོག་ནས་དང་ཡང་སྐབས་དེ་དུས་ཀྱི་མན་ཇུ་གོང་མ།

དོན་ངོ་མའི་གནས་ཚུལ་ཐོག་ལ་དེ་འདྲས་རང་མེད་པ་དེ་གསལ་པོ་ཞེ་པོ་རེད་འདུག་ད་ང་ཚོས་དཔེ་མཚོན་ཡག་ཤོས་ཅིག་ག་རེ་བཤད་རེད་ཟེར་ན་དེ་འདྲ་རང་ང་རང་ཚོའི་བརྗོད་གཞི་དེའི་ཐོག་ལ་འགྱུར་མེད་རྣམ་རྒྱལ་བཀྲོངས་ཚར་བའི་རྗེས་ལ་ད་ཅིག་ཆར་ང་ཚོས་ཁ་སང་ཡང་རོབ་ཙམ་ཞུས་ཡོད་ཀྱི་རེད་རྡོ་རིང་བསྟན་འཛིན་དཔལ་འབྱོར་གྱི་རྡོ་རིང་བསྟན་འཛིན་དཔལ་འབྱོར་ལབ་མཁན་དེ་ག་རེ་རེད་ཟེར་ན་དགའ་བཞི་བའི་རྣམ་ཐར་འབྲི་མཁན་དེ་རེད་འདི་ཡིས་ཁོང་རང་གི་སྤོ་ལགས་དེ་དད་ཅིང་དུ་གུང་ནོ་ཡོན་པཎྜི་ཏ་ལབ་མཁན་དེ་རེད། དངོས་གྲུབ་རྡོ་རྗེ་རེ་ཞིག་རེད་མཚན་དངོས། གུང་ནོ་ཡོན་པཎྜི་ཏ་གི་རྣམ་ཐར་བྲིས་པའི་སྐབས་སུ་རྡོ་རིང་གི་རྣམ་ཐར་ནང་ལ་ག་རེ་གསལ་ཡོད་རེད་ཟེར་ན། ཨ་ནི་འགྱུར་མེད་རྣམ་རྒྱལ་གྱིས་ཁྲིམས་དང་འགལ་བའི་ལས་ཀ་བྱས་པ་ཡིན་པ་སོང་ཙང་ནི་རྒྱལ་ཁྲིམས་ཕོག་རེད་རྒྱལ་ཁྲིམས་ཕོག་བ་ཡིན་པ་སོང་ཙང་ཨ་ནི་ད་བོད་ཀྱི་ཆབ་སྲིད་བྱེད་མཁན་གྱི་ལས་ཀ་ཅིག་དགོས་ཀྱི་ཡོད་པ་སོང་ཙང་ཨ་ནི་ཏཱ་ཞིན་གཉིས་ཀྱིས་ཨ་ནི་གུང་ནོ་ཡོན་པཎྜི་ཏ་ཨ་ནི་སྲིད་སྐྱོང་ལ་བསྐོས་རེད་ཟེར་བཞག་ཡོད་རེད། ད་དུས་སྐབས་དེའི་སྐབས་སུ་བྱུང་འགྱོག་གི་ཀ་ཐོག་རིག་འཛིན་ཚེ་དབང་ནོར་བུའི་རྣམ་ཐར་ནང་ལ་རྙིང་མའི་བླ་མ་ཞིག་རེད་ཀ་ཐོག་རིག་འཛིན་ཚེ་དབང་ནོར་བུ་དུས་སྐབས་དུས་རབས་གཅིག་པ་རེད་དུས་སྐབས་དེ་དུས་ཀ་ཐོག་ལྷ་ས་དེ་ཚོ་ལ་དབུས་ལ་ཕེབས་ཀྱི་འདུག་བྱས་ཙང་ཀ་ཐོག་རྣམ་ཐར་ནང་ལ་ག་རེ་གསུངས་ཡོད་རེད་ཟེར་ན། རང་ལུགས་འཆད་པའི་ཨ་ནི་ཕུག་ལུགས། ཚེས་པ་བཅུ་གཉིས་ལ་ཟླ་བ་བཅུ་པའི་ཟླ་བ་བཅུ་པའི་ཚེས་པ་བཅུ་གཉིས་ལ་འགྱུར་མེད་རྣམ་རྒྱལ་དེ་ཚོས་ཅི་ག་རེ་ཟེར་ང་ཚོས་མ་སོར་ན་དེ་དྲག་སྤྱོད་ཟེར་གོ་རེད་དེ་འདྲས་ཀྱི་ལྟས་འགྱུར་མེད་རྣམ་རྒྱལ་དེ་ཐུགས་གཤིས་ལུས་རྩུབ་པོ་ལ་སྤྱོད་ཟེར་དེ་འདྲས་རྐྱེན་པས་ཨ་ནི་ཏཱ་ཞིན་གཉིས་ཀྱིས་ཨ་ནི་བཀྲོངས་རེད་བཀྲོངས་བའི་ཉིན་དེ་ག་རང་ལ་འགྱུར་མེད་རྣམ་རྒྱལ་གྱི་མགྲོན་གཉེར་དེ་ཚོས་ཀྱིས་ཨ་ནི་བདག་གཞན་གཉིས། བཀྲོངས་རེད། མདོར་བསྡུས་ནས་བཤད་ན་འགྱུར་མེད་རྣམ་རྒྱལ་བཀྲོངས་བའི་ཉིན་དེ་ག་རང་ལ་ཨམ་བན་གཉིས་དེ་གཉིས་ག་རེ་ཟེར་འགྱུར་མེད་རྣམ་རྒྱལ་ཕྱོགས་གཏོགས་བཀྲོངས་ཡོད་རེད། དེ་རེད་འདྲ་རེད་བཀྲོངས་ཡོད་རེད། དུས་སྐབས་སུ་གུང་ནོ་ཡོན་པཎྜི་ཏ་སྲིད་སྐྱོང་ལ་བསྐོས་ཡག་གི་སྐབས་ཁོ་རང་མི་འདུག་ཨ། སྐབས་མེད་པ་ཡིན་ཙང་གུང་ནོ་ཡོན་པཎྜི་ཏ་སྲིད་སྐྱོང་ལ་ག་དུས་བསྐོས་བཞག་ཟེར་ན། ཀ་ཐོག་རིག་འཛིན་ཚེ་དབང་ནོར་བུའི་གི་རྣམ་ཐར་གཞི་བཞག་བྱས་པ་ན་ཏ་རིག་བཅུ་དྲུག་གི་ཉིན་དེ་བསྐོས་བཞག། ཏ་རིག་ཟེར་ན་ང་ཚོའི་འཚེ་བ་བཅུ་དྲུག་ཉིད། བོད་ཟླ་བཅུ་པའི་ཚེས་པ་བཅུ་དྲུག་ཉིན་འདི། ཏཱ་ཞིན་དང་འགྱུར་མེད་རྣམ་རྒྱལ་བཀྲོངས་པ་དེ་བོད་ཟླ། བཅུ་པའི་ཚེས་པ་བཅུ་གཉིས་ཉིན་འདི་རེད། བྱས་ཙང་འདི་འདྲའི་གི། གསལ་པོ་འཁོད་འདུག་བ། ད་ཡིན་མ་ཡིན་ན། རྒྱལ་བའི་རྣམ་ཐར་རེད་དེ་ག་ནང་བཞིན་གྱི་རྡོ་རིང་གི་རྣམ་ཐར་རེད་དེ་ཚོའི་ནང་ལ། དེ་ག་ནང་བཞིན་གྱི་ང་ཚོའི་ཕལ་མོ་ཆེ་གི་མདའ་ལྕང་སྐྱ་རེད་དེ་ཚོའི་ནང་ལ། ག་རེ་འཁོད་ཡོད་རེད་ཟེར་ན། ཨམ་བན།

མན་ཇུ་གི་ལ་ཉེ་པོ་ཡོད་འགྱོག་དེ་ཚོ་གིས་འགྱུར་མེད་རྣམ་རྒྱལ་སྡུག་ཅག་ཞེ་བོ་བཟོས་འདུག་ཨ་ནི་མཉམ་དུ་ག་རེ་ཟེར་ན་ད་རུང་ད་མི་གཞན་གྱིས་ཚུར་ངོ་ལོག་མ་རྒྱག་ཡས་དང་སོ་སོ་ཆེན་པོ་ཞེ་བོ་བཟོས་ཡོད་གི་མན་ཇུའི་གཅིག་ན་རེ་མན་ཇུའི་གཉིས་ན་རེ་མན་ཇུས་བསྐོས་རེད་ཟེར་དུས་སྐབས་སུ་ཨ་ནི་ཧ་ལམ་ང་རང་ཚོའི་གི་མན་ཇུའི་ཟེར་དུས་སྐབས་སུ་ཁོ་རང་ཚོ་རྫིག་པོ་ཞེ་བོ་ཞིག་བཟོས་གནམ་བསྐོས་གོང་མ་ཟེར་འཇམ་པའི་དབྱངས་ཡིན་ན་བཟོས་ཤིག་ཨ་ནི་འདིའི་གིས་དབང་བསྒྱུར་ཐབས་བྱེད་ཡས་ཤིག་བྱེད་གི་འདུག་ང་ཚོའི་སོག་པོ་དང་མན་ཇུ་ཁོ་རྒྱ་ནག་ཁོ་རང་ཚོ་ལ་རྒྱལ་བ་རིན་པོ་ཆེ་གི་མཚན་སྙན་གྲགས་དང་འདི་གི་ཐོག་ནས་ཁོ་ཚོ་ལ་ཞེ་པོ་ཅིག་མན་ཇུ་གི་ཆབ་སྲིད་དེ་སྲ་བརྟན་ཡོང་བ་ལ་ཁོ་ཚོས་བེད་སྤྱོད་ཞེ་པོ་བྱེད་ཀྱི་འདུག་ཨ། རེད་རེད་ད་ཆབ་སྲིད་ཀྱི་ཐོག་ལ་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེ་གི་ཆོས་ཕྱོགས་ཀྱི་གཟི་བརྗིད་དང་འདི་གས་བེད་སྤྱོད་བཏང་བྱས་བྱས་ཁོ་ཚོའི་ཅིག་གི་ཆབ་སྲིད་དེ་སྲ་བརྟན་ཡོང་ཡག་ལ་འབད་བརྩོན་ཅིག་བྱེད་ཀྱི་ཡོད་རེད་དེ་ཡང་སྐབས་དེ་དུས་ཅིག་མན་ཇུ་ཆིང་གིས་བེད་སྤྱོད་བཏང་གི་ཡོད་པ་དེ་བོད་པའི་ཕྱོགས་ནས་ཅིག་གསལ་པོ་ར་ཅིག་རྟོགས་ཐུབ་ཀྱི་ཡོད་ན། དེ་འདྲས་ཀྱི་ཅིག་ཡོད་ས་མ་རེད་སོ་སོ་རང་གི་ཡ། སྦོམ་པོ་བྱེད་ཡས་དང་མི་གཞན་གྱིས་ཅིག་ངོ་ལོག་མ་རྒྱག་ཡས་དང་སོ་སོ་ལ་རྒྱབ་རྩ་ལ་མན་ཇུ་ཡོད་པ་དེ་དེ་འདྲ་གྲོ་ག་ལ་སོང་བ་ན་འདི་རུ་མན་ཇུ་གིས་རྒྱལ་བ་རིན་པོ་ཆེ་ཆོས་ཕྱོགས་ཀྱི་དང་ཤུགས་རྐྱེན་དེ་བེད་སྤྱོད་བྱས་བྱས་སོག་པོ་དང་རྒྱ་ནག་མི་སེར་ལ་ཅིག་ཆིག་ཡོ་ར་མར་ག་རེ་ལབ་དགོས་རེད་གནོན་ཐབས་ཟེར་ན་འདྲ་སོ་སོ་སྲ་བརྟན་ཡོང་ཡག་ཅིག་ར་དེ་ག་ནང་བཞིན་ང་ཚོའི་གི་མཐོ་རིམ་གྱི་མི་མང་པོ་ཅིག་གིས་མན་ཇུ་ལ་ཉེ་འབྲེལ་ཞེ་པོ་ཞིག་བཟོས་ད་ལྟའི་མི་མང་གིས་ཞེ་དྲག་ཧ་གོ་གི་མ་རེད་བ་ཨ་ནི་འདིའི་གནམ་བསྐོས་གོང་མ་ཟེར་དུས་སྐབས་སུ་ཞེ་པོ་ཅིག་བཟོས་ཨ་ནི་དེ་ལ་སོ་སོའི་ཏི་ཡིག་གི་རྩ་ནི་སོ་སོ་ལས་ཆེ་མཐོང་ཡོད་པ་དང་འཇའ་ས་ཡོད་པ་དང་ཐོབ་ཐང་ཡོད་པའི་གི་ད་ངན་ཏྲེ་ནོ་མིན་ཧན་སེ་སོ་ར་ཧོ་ཐོག་ཐུ་སེ་སོ་ར་ད་དེ་འདྲས་གི་ཀར་སེ་ན་ད་ཛ་སག་སེ་སོ་ར་ད་གུང་སེ་སོ་ར་དེ་འདྲས་གི་མཚན་གནས་ཡོད་པ་ཡིན་ན་ནི་སོ་སོ་ཟི་ཞི་རྩིས་བྱེད་གཞན་གི་ཡང་ནི་ཞེས་སྤྲོས་ཀྱི་དེ་མན་ཇུ་གོང་མའི་གཅིག་ཡོད་ར་མན་ཇུ་གོང་མའི་གཉིས་ཡོད་ར་སེ་ད་འདི་མ་བརྟགས་མ་དཔྱད་ཅིག་མན་ཇུ་གོང་མ་ལ་གཉིས་ཏེ་ཞེའོ་ཅིག་རྩིས་བདེ་འཇོག་མར་བས་འོ་དེ་འདྲས་གི་གནས་བབ་ཅིག་འོག་ནས་ཨ་ནི་ཁོ་ཚོའི་གི་སོ་སོའི་གི་དབང་ཆ། སྲ་བརྟན་ཡོང་བའི་ལུགས་ཞིག་མ་གཏོགས་བོད་སྤྱི་དང་གི་རེད་མ་གཏོགས་དོན་དངོས་དུ་བོད་ཀྱི་མངའ་ཁོངས་དེ་མན་ཇུའི་འོག་ལ་ཤོར་གྱི་འདུག་དང་མི་འདུག་ཨ་ཟེར་གི་དེ་འདྲས་ཀྱི་བསམ་བློ་འཁོར་ཡ་དང་སེམས་འཚབ་བྱེད་མཁན་ལུགས་ཞིག་སྐབས་དེ་དུས་ཀྱི་མཐོ་རིམ་མི་སྣ་ཕལ་མོ་ཆེ་ལ་ཨ་ཡོད་ན་བསམ་བསམ་གི་དེ་འདྲས་ཀྱི་ཅིག་ཅིག་ཡོང་གི་འདུག་བ་རེད་རེད་ད་ཡིན་ནའི་ལས་ལོ་སྐབས་དེ་དུས་ཡིན་པའི་ནའི་ལས་ང་རང་ཚོ་བོད་འདི་ནི་ཕྱི་དང་འབྲེལ་བ་ཞེ་དྲགས་ཅིག་གི་ཉུང་ཉུང་རེད་འབྲེལ་བ་ད་ཟབ་ཤོས་ཅིག་དེ་ཡིན་པའི་ན་སོག་པོའི་ཡུལ་གྲུ་ཆགས་བསྡད་གི་ཡོད་དུས་སོག་རིགས་ཆགས་བསྡད་དུས་ད་ད་ནི་མན་ཇུ། གསར་པ་ཅིག་གི་སླེབས་བསྡད་ཡོད་རེད། ཡོན་དེ་མཇུག་བསྒྲིལ་ནས་མན་ཇུས་ད་རྒྱ་ནག་དེ་དབང་བསྒྱུར་པའི་སྐབས་ཀྱི་དུས་ཚོད་དེ་ཆགས་ཀྱི་ཡོད་དུས་ཡང་སྐབས་དེ་དུས་ཀྱི་མན་ཇུ་ཆིང་དང་འབྲེལ་བ་གསར་པ་དེ་འདྲ་ཅིག་གི་ཐོག་ནས་ཕྱི་ལ་འབྲེལ་བ་མེད་པ་ད་དེ་འདྲས་ཀྱི་རྣམ་པའི་ཐོག་ནས་ད་ཕར་ཕྱོགས་ངོས་ཀྱི་ཡུལ་གྲུ་འདི་ད་ཅིག་སྟོབས་ཤུགས་ད་དེ་འདྲ་ཅིག་གི་མཐོང་དུས་ཡང་ང་རང་ཚོས་ད་ཉམས་མྱོང་མེད་པ་ཞུ་ནས་རེད་དེ་འདྲ་མང་པོའི་ཐོག་ནས་ད་ནོར་འཁྲུལ་ཡིན་ནའི་མང་པོ་ཅིག་ཤོར་ཡོད་རེད་ཡིན་ནའི་ལས་སྐབས་དེ་དུས་ཀྱི་ད་མན་ཇུ་ཆིང་གི་ཡ་རྒྱལ་པོ་རིམ་པ་དང་དེ་གྲས་ཀྱི་ད་བོད་ནང་ལོགས་ལ་ཡོད་པའི་རྒྱ་ཨམ་བན་ད་ཨམ་བན་ཟེར་ན་ད་ལྟའི་གནས་སྟངས་ཐོག་ནས་ཞུས་པ་ཡིན་ན་དེའི་སྔོན་ལས་ད་སྟོབས་ལགས་ང་ཚོ་བཀའ་མོལ་བྱུང་སོང་བསམ་བྱུང་ད་ཨམ་བན་ལབ་ཡ་དག་རང་གཅིག་དེ་ཡུལ་གྲུ་གཞན་དག་གི་ནང་ལོགས་ལ་ཡོད་པའི་ད་ལྟ་བྱས་པ་ཡིན་པས་ན་གཞུང་ཚབ་བཟོ་འདྲ་ཅིག་ཆགས་ཀྱི་ཡོད་རེད་པ་ད་ལྟ་ཨ་ནི་རྒྱ་ཨམ་བན་དེ་བོད་ནང་སླེབས་ཡ་དེ་ལས་མན་ཇུ་ཆིང་གི་གཞུང་ཚབ་བོད་ནང་སླེབས་པའི་རྣམ་པ་ཅིག་ཆགས་ཡོད་རེད་དངོས་ཡོད་ཀྱི་གནས་སྟངས་ཀྱི་ཐོག་ནས་ཡིན་ནའི་ལས་མན་ཇུ་ཆིང་གི་ད་རྒྱལ་པོ་ནི་རིམ་པའི་ཐོག་ནས་ཡིན་པས་ན། རིམ་པས་བཙན་རྒྱལ་གྱི་རྣམ་པ་དེ་ཤུགས་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡ་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པའི་སྐབས་ལ་ཆ་བཞག་པ་ཡིན་ནའི་ལས་མན་ཇུ་ད་ཅིག་བཙན་རྒྱལ་གྱི་རྣམ་པ་འདི་ཞེ་དྲགས་ཅིག་ད་མངོན་གསལ་དོད་རུ་ཅིག་ཕྱིན་བསྡད་པ་འདི་ལོ་རྒྱུས་ཀྱི་ཡིག་ཆ་ཁག་མང་པོ་ཅིག་ནང་ལོགས་ནས་མཐོང་ཐུབ་ཡག་ཅིག་ཆགས་ཀྱི་ཡིན་ན་སྐབས་དེ་དུས་མན་ཇུའི་བོད་ནང་ལོགས་ལ་བཙན་རྒྱལ་གྱི་རྣམ་པ་འདི་ཡོད་པ་ཅིག་སྟོབས་ལགས་ཀྱི་གཟིགས་པའི་ནང་མངོན་གྱི་ཡོད་ན་ལོ། བྱས་ཙང་ད་ད་ལྟ་ང་ཚོས་བཙན་རྒྱལ་རང་ཟེར་ན་ཁག་པོ་ལོ་ཅིག་རོལ་འདུག་ལི་གྲོ་ག་ལ་ག་རེ་ཟེར་ན་རྒྱབ་མང་པོ་ཅིག་ང་རང་ཚོའི་ཕྱོགས་ཀྱི་མཐོ་རིམ་མི་སྣ་ཚོས་ཚོས་ད་རྒྱབ་རྒྱལ་སྐྱོར་ལོ་ཞིག་མན། དཔེ་བཞག་ན་འགྱུར་མེད་རྣམ་རྒྱལ་གྱིས་དྲག་པོ་བྱས་དུས་སྐུ་སྲིན་མན་ཇུ་ལ་བཞེས་ཟིན་མི་འདུག་ཨ། ཐ་མ་དེ། འགྱུར་མེད་རྣམ་རྒྱལ་ལྐོག་དཀྲོངས་གཏོང་ཡ་ལ་འཇུ་མི་གཞན་པ་ཅིག་བྱུང་མི་འདུག་དེའི་རྗེས་ཀྱི་གནས་ཚུལ་མང་པོ་ཅིག་ལ་མན་ཇུ་གིས་མན་ཇུ་ལ་ཅིག་མ་ཞུས་པ་ཡིན་ན་མ་ནི་ཚུལ་ཁོ་ཚོས་གི་དབང་ཆ་ཡོད་མདོག་མདོག་བྱས་གི་ཕྱིའི་ཕྱི་ལ་ཡོང་ཅིག་བྱུང་ཕྱིའི་ཕྱི་ལ་མ་ནི་ཡས་གི་མཚན་གནས་བཀྲེས་ས་སོ་ཏྲ་དང་ནི་འགྲིག་གི་འདུག་སེ་ཡས་གི་ཅིག་ཅིག་བཀྲེས་མི་ཚོ་ཁར་དུ་ཁོ་རང་ལ་གར་སོང་ན་ཅིག་དེ་མན་ཇུ་གིས་མཐོ་རིམ་གྱི་བླ་དཔོན་དུས་ཚོད་ཀྱི་བསྐོ་བཞག་བྱས་རྒྱུ་དང་གཏན་འབེབས་བྱས་རྒྱུ་དེ་ལ། མན་ཇུ་འགྱུར་བ་བཏང་ཐུབ་ཀྱི་མི་འདུག་ཨ། ད་ང་ཚོས་ཀྱི་གར་གཤེགས་ཀྱི་བླ་དཔོན་འགའ་ཤས་ཀྱིས་ད་མན་ཇུ་ལ་དཔེ་དེ་བསྟུན་མཁས་བྱས་ཞེས་བསྟུན་མཁས་བྱས་པ་ཟེར་ན་འདྲ་དཔལ་ལས་ཁྲེལ་བ་ཟེར་ན་འདྲ། དབང་ཆ་མེད་ན་དཔལ་ལས་ལུས་ཁྲེལ་བས་ཅིག་འདུག་ཨ་གང་ཞིག་མེད་ཅིག་ཇུས་ཏོག་མེད་ན་ཅིག་བྱེད་རྒྱུ་དེ་འདྲ་ཅིག་མཐོང་རྒྱུ་འདྲ་དེ་བྱས་པ་ན་ནི་མར་ནས་ཡར་ཁོ་ཚོས་ཀྱི་ལག་པ་བརྐྱངས་ཏེ་གཅིག་བྱས་གཉིས་བྱས་ཟེར་ད་རྫིག་པོ་ཞིག་ཡོང་ཡོང་ང་ཞིག་འདུག་ཨ། མདོར་བསྡུས་ནས་ཞུ་ན་ཁ་ཐུག་ང་རང་ཚོའི་སྐབས་ཐོག་གི་སྲིད་སྐྱོང་སྲིད་ཆབ་སྲིད་སྐྱོང་མཁན་འདི་གི་བློ་སྟོབས་དང་འདི་གི་ག་རེ་ཟེར་ན་དེ་བསམ་བློ་བཏང་སྟངས་ལ་ཁྱད་པར་ཞིག་རྒྱུག་གི་འདུག་ཨ། བྱས་ཙང་མན་ཇུས་བོད་ལ་ང་ཚོས་ཀྱི་མན་ཇུ་ལ་ཅིག་འབྲེལ་བ་མ་བྱས་ན་ཁོ་ཚོ་ལི་མི་སེར་གྱི་ང་ཚོས་ཀྱི་སྲིད་སྐྱོང་ཡིན་ན་རེད་རྒྱལ་པོ་ཡིན་ན་རེད་དེ་ཐག་བྱས་རྒྱུ་དེ་ལ

ཨ་ནི་སོ་སོ་མི་དེ་ཅིག་ཁོ་མན་ཇུ་གོང་མས་ཅིག་གནང་སོང་ཞེས་ཅིག་བྱུང་བས་ན་དེ་ལ་ཞེ་པོ་ཅིག་ངོམ་ཅིག་ང་ཚོས་ཀྱི་མི་སེར་ཐོག་ལ་དཔེ་དེ་དང་དཔོན་གཞན་པའི་གི་ཐོག་ལ་ཞེ་པོ་ཅིག་དེ་མཐོན་པོ་བཟོ་བའི་ལུགས་ཅིག་བྱེད་ཅིག་ཅིག་ཅིག་བྱས་སོང་ཞེས་ལུགས་བྱུང་ན་འོ་དེ་འདྲའི་གི་ཆེད་དུ་རང་མོས་ཚོ་དངོས་གནས་ཀྱི་ཁོ་ཚོས་ཀྱི་སྟོབས་ཤུགས་དེ་ག་ཙམ་གྱི་ཐོག་ནས་བཙན་འཛུལ་བྱས་ཟིན་མི་ས་མི་འདུག་ཨ་ཕྱིའི་སྤྱི་ལ་ད་བཙན་འཛུལ་དེ་ག་དུས་ལས་རེད་ཟེར་ན་ཀྲའོ་ཨར་ཧྥུང་གིས་ཆིག་སྟོང་བདུན་བརྒྱ། ཆིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ཀྱི་ལོ་ལ་ད་ཀྲའོ་ཨར་ཧྥུང་གི་དམག་མི་ཟེར་དང་ལུའུ་ཅུན་རྒྱ་དམག་ལ་ལུའུ་ཅུན་རྐང་དམག་ཟེར་དང་དེ་ཚོ་དངོས་གཞི་རང་བཙན་འཛུལ་བྱས་བསྡད་ཡོད་རེད། དེ་མ་ཡིན་པའི་གི་དཔེ་བཤད་ན་གོར་བོད་དམག་འཁྲུག་སྐབས་སུ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་གོ་གཉིས་ཡན་འདི་ཚོ་ལ་མར་ནས་ཡར་མན་ཇུའི་གི་དམག་མང་པོ་བསླེབས་རེད་ད་ལྟ་དེ་ལ་བོད་པའི་གི་རྒྱ་རོང་གི་མི་དེ་འདྲ་མང་པོ་ཡོད་རེད་སོག་རིགས་ཡང་ཡོད་རེད་གང་ཅི་ད་དེ་ཚོ་ཡོང་བ་དེ་ང་ཚོའི་གི་དམག་རོགས་ལ་སྐད་བཏང་བ་མ་གཏོགས་ཁོ་ཚོས་བཙན་འཛུལ་བྱེད་རྒྱུ་མ་རེད་པ་ད་དམག་རོགས་ལ་སྐད་བཏང་བའི་གི་བརྒྱུད་རིམ་འདི་ཡི་གི་ཁྲོད་ནས་ཡང་ཁོ་ཚོས་གི་བྱ་རྒྱ་ཡས་དང་དམག་དངོས་གནས་དེ་མ་བརྒྱབ་པའི་དཀའ་ངལ་ཞེ་བོ་ཞིག་མི་སེར་ལ་དཀའ་ངལ་དང་བརྡབ་གསིག་ཞེ་བོ་བཟོས་ཡས་དེ་གནས་ཚུལ་བྱུང་ཡོད་རེད་ཟེར་ན་དེ་འདྲ་བྱུང་བ་རེད་དེ་དེ་བཙན་འཛུལ་གྱི་རྣམ་པའི་ཐོག་ནས་བྱུང་བ་མ་རེད་ང་ཚོས་ཀྱི་དམག་རོགས་ལ་སྐད་བཏང་རྗེས་ནི་ཁོ་ཚོས་ཀྱི་ཇི་བཞིན་དེ་སེམས་པ་རྣམ་དག་གིས་དམག་རོགས་ལ་མ་བྱས་པའི་ཀྱི་སྤྱོད་པ་གཞན་པ་ཞིག་གི་ཟེར་ན་བྱ་སྤྱོད་ངན་པ་དེ་འདྲའི་གཞན་པ་འདི་འདྲ་དཔེ་བཤད་རྒྱུ་ཅིག་རེད་བ། འོ་དེ་རེད་འདུག་དེ་འདྲ་བཤད་འདུག་པ་གསུམ་ང་ཚོས་ཐུགས་གཏད་རྒྱུར་མེད་དོ་དངོས་གནས་དྲང་གནས་ཀྱི་མར་ནས་ཡར་ཁོ་ཚོས་ཀྱི་བཙན་འཛུལ་ལ་ཡི་རེད་སྐབས་དུས་དུས་དེ་ཚོ་ཉུང་ཉུང་རེད་འདི་ན་ཆབ་སྲིད་ཀྱི་ཐོག་ནས་གཡོ་ཇུས་མགོ་སྐོར་བཏང་རྗེས་ཨ་ནི་ཁོ་ཚོའི་གི་སྟོབས་ཤུགས་འོག་ལ་བོད་ལ་ཡོད་པའི་གི་རྣམ་པ་མངོན་ཐབས་བྱས་དང་ལོ་རྒྱུས་ཀྱི་ཐོག་ནས་དེ་འདྲ་གི་མངོན་ཐབས་བྱས་དང་འདི་འདྲའི་གི་ད་བྱ་སྤྱོད་ལོ་རྒྱུས་མང་པོ་ཞིག་སྤེལ་འདུག་ཨ་ནང་བ། བྱས་ཙང་སྟོབས་ལགས་ཀྱི་ཐུགས་སྣང་བྱུང་ན་ཡང་རེད་བོད་འདི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞུ་ཡག་གི་ཕྱག་དེབ་འདིའི་ནང་ལོགས་ལ་མན་ཇུ་ཆིང་གིས་ཨ་ནི་བོད་ནང་ཡོད་པའི་རྒྱ་ཨམ་བན་གྱིས་སྐབས་དེ་དུས་ཀྱི་ཆིང་གོང་མར་ཨ་ནི་སྙན་སེང་ཞུ་ཡག་དག་དེ་གའི་མང་པོ་བྱས་ཏེ་གནས་ཚུལ་རྫུན་མ་སྙན་སེང་ཞུས་ཡོད་པ་བོད་ནང་ལོགས་ལ་དབང་ཆ་ཡོད་མདོག་གི་རྣམ་པ་སྟོན་ཡོད་པ་སྐབས་དེ་དུས་ཀྱི་ཆིང་གོང་མས་ཡིན་ནའི་ཡང་ཨམ་བན་དང་བློན་ཆེན་དེ་ཚོའི་སྙན་ཞུ་དམིགས་པའི་ཐོག་ནས་ཨ་ནི་སྐད་ཆ་རྫིག་པོ་བཤད་ཡོད་པ་དེ་ཚོ་ཚང་མ་ལོགས་ལ་དབྱེ་ཞིབ་གནང་པའི་ཐོག་ནས་གནས་ཚུལ་དེ་འཁོད་ཡོང་དུས་ཡིན་པས་ན་ཡིག་ཆ་དེ་གའི་མང་པོ་ཅིག་དེ་ད་མན་ཇུ་ཆིང་གི་ཡིག་ཆ་རང་ནང་ལོགས་ནས་བཏོན་པ་ཡིན་དུས་དོན་ངོ་མ་ནི་བོད་ནང་ལོགས་ལ་བདག་དབང་མེད་པ་འདི་གསལ་པོ་གཅིག་ནི་ཕྱག་དེབ་འདི་ན་བསྟན་ཡོད་རེད་བྱས་ཙང་དེ་ཚོ་ཡིན་པ་ཡིན་ན་ད་ལྟ་ང་རང་ཚོ་ནི་ལོ་རྒྱུས་ལ་ད་ཕྱི་མིག་བལྟས་པའི་སྐབས་ལ་ཡང་མེད་དུ་མི་རུང་བའི་ཡིག་ཆ་དང་ཚང་མས་ཡང་གཅིག་གསལ་པོ་བཟོ་དགོས་ཡག་ཅིག་ཆགས་ཀྱི་ལ་ད་ཏག་ཏག་ད་ལྟ་གོང་ལ་ང་ཚོ་ཡང་སྟོབས་ལགས་ཀྱིས་ནི་རྒྱལ་མཆོག་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་གི་ལོ་ལ་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་པའི་སྐོར་འདི་ངོ་སྤྲོད་གནང་སོང་ལ་འདི་དང་སྦྲགས་བྱས་ཏག་ཏག་ནི་རྒྱལ་མཆོག་སྐུ་ཕྲེང་བདུན་པ་དགུང་གྲངས་བཞི་བཅུ་ཞེ་བཞི་ཙམ་ལ་ཕེབས་པའི་སྐབས་ལ་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་པ་དང་ནི་སྐབས་དེ་དུས་ཡིན་པ་ཡིན་ན་བཀའ་ཤག་ཟེར་བྱས་ནི་སྒྲིག་འཛུགས་བཟོས་གནང་རེད་ནི་བཀའ་ཤག་གི་སྒྲིག་འཛུགས་འདི་ད་གསར་དུ་ནི་དབུ་ཅིག་བརྙེས་ཡོད་དུས་འདིའི་སྐོར་ལ་ཡང་ང་ཚོའི་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་སྔོན་ངོ་སྤྲོད་གནང་པ་ཅིག་ཡོད། ད་དེ་ནས་བོད་ལྗོངས་སེར་སྐྱ་སྤྱི་ནས་ཇི་ལྟར་གསོལ་བ་བཏབ་པ་ལྟར། ལྕགས་རྟ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་གི་ལོ་ཀུན་མཁྱེན་རྒྱལ་བའི་དབང་པོ་མཆོག་ནས་ཆབ་སྲིད་ལུགས་གཉིས་ཀྱི་ཐུགས་འགན་བདག་གིར། བཞེས་ཏེ་ཞབས་ཞུ་རུ་བཀའ་བློན་བཞི་བསྐོས་པ། ད་དེ་ནས་འདི་བྱུང་ནས་ཨ་ནི། གཞི་ནས་ད་བོད་མི་མང་ནས་ཨ་ནི་རྒྱལ་བ་རིན་པོ་ཆེ་ལ་ད་ལུགས་གཉིས་ཀྱི་ཐུགས་འགན་བཞེས་རོགས་གནང་ཞེས་ནས་ཞུས་པ་རེད། ཞུས་ནས་ད་རྒྱལ་བ་རིན་པོ་ཆེས་ཆབ་སྲིད་ལུགས་གཉིས་ཀྱི་ཐུགས་འགན་བཞེས། ཐུགས་འགན་བཞེས་ནས་ད་བཀའ་ཤག་དེ་བཙུགས་པ་གནང་གི་ཡོད་རེད། བཀའ་བློན་བཞི་བསྐོས་པ་གཙོ་བོ་དགའ་བཞི་གུང་པཎྜི་ཏ་དང། ཕྱག་རོགས་ལ་ཛ་སག་མདོ་མཁར་བ་ཟེར་ད་འདི་རག་ཁ་ཤག་འདི་རེད། ཞབས་དྲུང་ཚེ་རིང་དབང་རྒྱལ། མདོ་མཁར་བ་ཚེ་རིང་དབང་རྒྱལ་ད་གིན་རྟ་བ་རེ་ཞིག་ཁོང་བསྙད་བསྐོ་ས་འདི་རེད། ཛ་སག་ཐོན་པ། ད་འདི་རེད་ཛ་སག་ཐོན་པ་ཟེར་མཁན་འདི་བླ་བྲང་རྙིང་པ་རེད། ད་འདིའི་མཚན་ལ་སྲི་གཅོད་ཚེ་བརྟན་ཟེར་གྱི་ཡོད་རེད། ཛ་སག་ཐོན་པ་སྲི་གཅོད་ཚེ་བརྟན། སེར་མོ་བ་མགྲོན་དར་ཧན་ཉི་མ་རྒྱལ་མཚན་ཟེར་འདི་འབྲོང་རྩེ་རེད་གཙང་པ་གཅིག་རེད། རྩེ་དྲུང་བགྲེས་པ་གཅིག་རེད། ད་འདི། བྱས་ཨ་ནི་བཀའ་བློན་བཞི་འདུག་སེ་བསྐོ་བཞག་གནང་རེད། བཀའ་བློན་སྐྱ་བོ་གསུམ་བྱས་སེར་མོ་བ་གཅིག་བྱས་བཀའ་བློན་རྣམས་ལ་ཆེ་བའི་རྟགས་སུ་ཟེར་ད་སྔོན་མ་ནས་བཀའ་བློན་དེ་ཚོ། བཀའ་དྲུང་དང་བཀའ་མགྲོན་དང་ཟེར་མཁན་འདི་ཚོ་ཡོད་མ་རེད་ཆེ་རྟགས་འདྲ་པོ་རྩ་ནས་ཡོད་མ་རེད་ད་སྲིད་སྐྱོང་ཡིན་ན་སྲིད་སྐྱོང་དེ་ཚོའི་འགྲམ་ལ་ཤོད་མགྲོན་དང་གཅིག་ཟེར་མཁན་མང་པོ་གཅིག་ཡོད་རེད་ཤོད་མགྲོན་དང་གཟིམ་འགག་ཟེར་ད་བཀའ་བློན་ཚོ་ལ་རྟགས་སྔོན་མ་ནས་ཡོད་མ་རེད་ད་ད་ནི་ནས་བྱས་ནས་རྒྱལ་བ་རིན་པོ་ཆེས་འདི་གནང་རེད་བཀའ་ཤག་ལ་དྲུང་ཡིག་གཉིས་ཡོད་རེད་གཞིས་ཀ་རྩེའི་བཀྲས་མཐོང་པ་དང་ལྷ་ས་ཚ་ཚུལ་བ་མལ་གྲོ་ཁྲོན་པ་བཅས་པ་བཀའ་ཤག་དྲུང་ཡིག་གསུམ་འདུག་བཀའ་མགྲོན་སྙེ་ཐང་བདེ་སྐྱིད་གླིང་པ་དང་བཀའ་བློན་སོ་སོར་འགག་པ་ས་མེད་ལྷ་ཁང་པ་སོགས་བསྐོ་བཞག་མཛད་ཟེར་ད་བཀའ་བློན་སོ་སོ་ལ་འགག་པ་རེ་རེ་ཡོད་རེད་འགག་པ་ཟེར་མཁན་འདི་བཀའ་བློན་ག་པར་ཕེབས་ནའི་བཅར་དགོས་རེད་བཀའ་བློན་གྱི་ཞབས་ཕྱི་ཞུ་མཁན་རེད་བསྐང་གཅིག་དྲུང་འཁོར་གྲངས་རེད་འདི་རེད་དེ་རེད་བྱས་ཨོ་ད་འདི་འདྲ་ཅིག་བསྐོ་བཞག་གནང་ལྕགས་ལུག་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་གཅིག་ཟླ་བ་གཉིས་པའི་ཚེས་གཅིག་ཉིན་བཀའ་བློན་རྣམས་ཀྱིས་གསར་མཇལ་ཞུས། བཀའ་ཤག་གི་དམ་ཕྲུག་བདེ་སྐྱིད་མར་གོང་ས་མཆོག་ཐུགས་སྨོན་མཚམས་སྦྱོར་དང་བཅས་བཀའ་བློན་ཐུན་མོང་གི་ཕྱག་ཏུ་གསོལ་རས་བསྩལ་ཏེ། ད་བཀའ་ཤག་གི་དམ་ཕྲུག་འདི་ད་རྩ་ཆེན་ཅིག་ཡིན་ཟེར་གྱི་ཡོད་རེད་དམ་ཕྲུག་བདེ་སྐྱིད་མ་ཟེར་མཁན་ཅིག་ཡོད་ད་འདི་རྒྱལ་བ་སྐལ་བཟང་རྒྱ་མཚོས་གནང་ནས་ཐུགས་སྨོན་གནང་ནས་བཀའ་ཤག་སྩོལ་གནང་རེད། དམ་ཕྲུག་འདི་ཁ་ཡིག་འདི་ནང་དེ་བདེ་སྐྱིད་ཟེར་གྱི་ཡི་གེ་འདི་འདྲ་ཅིག་ཡོད་རེད། རྒྱ་བོད་རུམ་གྱི་རང་གི་བོད་ཀྱི་ནང་ལ་ད་བོད་པའི་ལུགས་སྲོལ་བྱས་ན་དམ་ཕྲུག་དུས་སུ་རྒྱབ་སྤྱི་དང་བྱས་པའི་སྒང་ལ་དཔེ་ཚིག་འགྲེལ་ཡག་ག་ད་འདི་བྱེད་པ་ནམ་རྒྱུན་གནང་སྲོལ་ཡོད་རེད་ཆ་ཚང་བོད་ཀྱི་ནང་ལ་བདེ་སྐྱིད་ཡོང་བའི་ཆེད་དུ་བྱས་ཙང་བདེ་སྐྱིད་ཟེར་བྱས་གནང་གི་འདི་འདྲ་རེད་ད་འདི་དུས་བཀའ་བློན་ཚོ་ནས་དམ་བཅའ་བཞེས་ཡོད་རེད་བཀའ་ཤག་གི་དམ་ཕྲུག་འདི་རྒྱལ་མོ་གོང་ས་མཆོག་གི་ཐུགས་སྨོན་མཚམས་སྦྱོར་དང་བཅས་བཀའ་བློན་ཐུན་མོང་གི་ཕྱག་ཏུ་གསོལ་རས་བསྩལ་ཏེ་བཀའ་ལས་སེར་སྐྱ་ཧོར་འཇིགས་རྟ་ཀ་ན་གུང་ནོ་ཡོན་པཎྜི་ཏ་ཡུལ་མི་འུ་ཐོག་ལ་སོགས་བཀའ་བློན་ཞབས་དྲུང་བཅས་སྐྱ་སེར་གསུམ། གསུམ་པོ་ཡང་ད་རེས་འདེམས་སྒྲུག་གི་བཀོད་པ་ལས། འདུལ་ཞུགས་དོགས་གཙང་བྱས་པ་སོགས་མིན་པ་དང། བཀའ་བློན་ལས་འཁུར་འདི་བཞིན་དོན་དུ་ས་སྐྱོང་གི་གནས་དང་ཁྱད་པར་མེད་གཤིས། སྔ་དུས་ཀྱི་བཀའ་བློན་རྣམས་ལྟར་ཡུལ་ཞེན་འཐེན་འཁྱེར་དང། སྔ་དུས་ཀྱི་བཀའ་བློན་རྣམས་ལྟར་ཡུལ་ཞེན་འཐེན་འཁྱེར་བྱས་ན་འགྲིག་གི་མ་རེད་གསུངས། སྔ་དུས་ཀྱི་བཀའ་བློན་ཟེར་མཁན་འདི། ང་ལུམ་སྦྱར་གསུམ་ལ་གསུང་གི་ཡོད་རེད།

ཚོ་ཆུང་བཅས་ལ་ཚང་མས་བསམ་པ་དྲུག་སྣང་མཛད་ཕྱིན་ངོས་ནས་ཀྱང་བུ་ཚ་རུས་རྒྱུད་ཀྱི་བར་ལ་བདེ་སྐྱིད་རྒྱལ་བའི་སྐྱབས་འཇུག་བྱེད་ཅིང་ལྷག་དོན་སྲིད་ཀྱི་དགེ་བའི་ཁ་དགོས་ངས་དགེ་སྦྱོང་གི་བྱེད་རྒྱུ། ལོང། ད་འདིའི་འདོད་གནས་ཐོག་ལ་ནི་སྐབས་དེ་དུས་ཡིན་པས་ནི་བཀའ་ཤག་ཕྱི་རྗེས་ད་དངོས་སུ་ནི་གསར་དུ་བཙུགས་གནང་བ་རེད་ལ་ནི་བཀའ་ཤག་གི་ལམ་ལུགས་ཞུ་ནའི་རེད་སྒྲིག་ཁྲིམས་བཟོས་གནང་ཡ་དང་ནི་བོད་ཀྱི་ད་རིག་གཞུང་གི་ཐོག་ལ་ཡིན་ནའི་ནི་རྒྱལ་བ་སྐུ་ཕྲེང་བདུན་པ

ད་དེ་འདྲ་རྒྱལ་བ་སྐུ་ཕྲེང་བདུན་པའི་སྐབས་སུ་གཞི་ནས་ང་ཚོའི་བཀའ་ཤག་གི་ལམ་ལུགས་ཤིག་བྱུང་བ་ཅིག་ག་རེ་ཟེར་ན་དེ་སྔོན་གྱི་རྒྱལ་བ་སྐུ་ཕྲེང་ལྔ་བ་དྲུག་པའི་གི་སྐབས་ཀྱི་སྡེ་སྲིད་ཀྱི་ལམ་ལུགས་འདི་ནས་ཨ་ནི་བཀའ་ཤག་གི་ལམ་ལུགས་ལ་ནི་བསྒྱུར་བའི་གི་འགྱུར་བ་དམིགས་བསལ་ལོ་ཅིག་ཆགས་བསྡད་འདུག་རེད་ད་བཀའ་ཤག་གི་ལམ་ལུགས་ལབ་མཁན་འདི་སྔོན་མ་སྡེ་སྲིད་ལམ་ལུགས་དང་བཀའ་ཤག་ལམ་ལུགས་མི་འདྲ་བ་ག་རེ་ཡོད་རེད་ཟེར་ན། སྡེ་སྲིད་ལམ་ལུགས་ཟེར་དུས་སྐབས་སུ་སྐབས་དེ་དུས་སྡེ་སྲིད། སྐབས་ཐོག་སུ་ཡིན་པ་འདི་གིས་བོད་ཀྱི་ཆབ་སྲིད་ཀྱི་ཐུགས་འགན་གཙོ་བོ་དེ་བཞེས་བསྡད་ཀྱི་ཡོད་རེད་ད། ཨ་མི་ད་ཁོ་རང་ད་བོད་ཀྱི་རྒྱལ་པོ་འདི་ད་རྒྱལ་བ་རིན་པོ་ཆེ་རེད་དེ་ཉི་མ་ཉིན་རེ་དང་སྐབས་ཐོག་གི་ཆབ་སྲིད་ཀྱི་ཐུགས་འགན་འདི་སྡེ་སྲིད་ཀྱིས་བཞེས་བསྡད་ཀྱི་འདུག་ཨ། ད་དེ་འདྲ་བཀའ་ཤག་གི་ལམ་ལུགས་ཟེར་དུས་སྐབས་སུ། ཁོ། ལྷན། བཀའ་བློན་ལྷན་ཁང་གཅིག་ད་ནུབ་ཕྱོགས་པའི་བྱས་ན cabinet ཅིག་ལབ་ཀྱི་འདུག་ཨ། དེ་འདྲས་ཀྱི་བཀའ་བློན་ལྷན་ཁང་གཅིག་བཙུགས་བྱས་ཨ་ནི་འདིས་བོད་ཀྱི་ཞི་དྲག། ཐམས་ཅད་ཀྱི་ནི་ག་རེ་ཟེར་ན་ཐག་ཆོད་དེ། འདིས་ཀྱི། བྱེད་ཡ་དང། ནི་འདིས་ཀྱི་ཐག་མ་ཆོད་པའི་རིགས། ནི་བཀའ་ཤག་བསྡུས་བྱས་རྒྱལ་བ་རིན་པོ་ཆེ་ལ་ལ་སྙན་སེང་ཞུ་ཡག་གི་ལམ་ལུགས་དེ་འདྲ་ཅིག་བྱེད་ཡོང་དུས་སྐབས་སུ། བོད་ཀྱི། དགའ་ལྡན་ཕོ་བྲང་གི་སྲིད་གཞུང་གི་དུས་རིམ་ནང་གི་ནི་ཆབ་སྲིད་འཛིན་སྐྱོང་བྱེད་མཁན་གྱི་ལམ་ལུགས་ཐོག་ལ་དམིགས་བསལ་གྱི་ཅིག་འགྱུར་བ་ཞིག་རེད། ད་འདིས་ཀྱི་བཀའ་ཤག་གི་ལམ་ལུགས་དང་འདིས་ཀྱི་འགྲོ་སྟངས་དེ། ཧ་ལམ་ལོ་ཉིས་བརྒྱ་ཡན་ཡོད་ཅིག་རྒྱུན་འཛིན་བྱས་པ་མི་ཚད་ཐ་ན། ད་ལྟ་ཡང་ང་ཚོས་ཀྱི་བོད་གཞུང་བཀའ་ཤག་ཟེར་དུས་སྐབས་སུ་བཙན་བྱོལ་བོད་མིའི་ནང་ལ་བལྟས་པ་ན་བོད་གཞུང་བཀའ་ཤག་ཟེར་དུས་འཛིན་སྐྱོང་གི་ག་རེ་ཟེར་ན་ད་ཡོད་ན་མེད་ན་གི་སྲོག་ཤིང་ལྟ་བུ་ཆགས་བསྡད་པ་རང་རེད་རེད་འདི་འོ་ད་རེད། སྐབས་དེ་དུས་ཤིག་ནས་དབུ་བརྙེས་བསྡད་ཡོད་རེད་བྱས་ཙང་ད་བཀའ་ཤག་བཀའ་ཤག་ཟེར་མཁན་དོན་ངོ་མ་དེ་ག་རེ་ཟེར་ན་བཀའ་བློན་གྱི་ལས་ཤག་ཟེར་མཁན་བཟོ་འདྲ་ཅིག་གོ་བསྡད་ཀྱི་ཡོད་རེད་ད་དེ་གི་ཐོག་མའི་ཆ་ལ་བཀའ་བློན་བཀའ་བློན་ལབ་མཁན་འདི་ད་ང་ཚོས་སྔོན་མ་ནས་བྱས་ནས་ཡོད་རེད་བ། སྲོང་བཙན་སྒམ་པོ་ནས་བྱས་ཅིག་བཀའ་བློན་བཀའ་བློན་བཀའ་ཡོ་གལ་འཆོས་པའི་བློན་པོ་ཟེར་ད་བཀའ་ཡོ་གལ་འཆོས་པ་ཟེར་ན་ཁྲིམས་དང་འབྲེལ་བའི་གི་གནད་དོན་ཐག་གཅོད་བྱེད་ལུགས། དེ་ག་ནང་བཞིན་གྱི་བཀའ་བློན་ལས་ཤག་ཟེར་མཁན་སོ་ར་དང་སྡེ་སྲིད་སངས་རྒྱས་རྒྱ་མཚོ་སྐུ་དུས་ལ་འདུག་པ་ཡིན་ནའང་བར་ལམ་གཅིག་ནས་ཕོ་ལྷ་བ་དང་འགྱུར་མེད་རྣམ་རྒྱལ་གྱི་དུས་སྐབས་དེའི་ནང་ལོ་གཞུང་གི་ལས་དོན་ཐག་གཅོད་བྱས་ཚང་མ་ལོ་སོ་སོ་གི་ད་ཁང་པའི་ནང་ལ་ཟེར་ན་དང་སོ་སོ་གི་གཟིམ་ཤག་ཟེར་དགོས་མ་རེད་འདིའི་ནང་ལ་ཐག་གཅོད་བྱེད་སྲོལ་ཅིག་མ་གཏོགས་ལྷན་རྒྱས་ཚོགས་པའི་ལུགས་ཤིག་བར་སྐབས་གཅིག་ནས་ཉམས་ཆག་ཕྱིན་འདུག་བ། སྡེ་སྲིད་ཀྱི་སྐབས་སུ་དང་ལྔ་པའི་སྐབས་སུ་ཡོད་འགྱོག་དེ་བར་སྐབས་གཅིག་ནས་ཉམས་ཆག་ཕྱིན་ཤག་ཕོ་ལྷ་བ་དང་འགྱུར་མེད་རྣམ་རྒྱལ་དང་ཁོ་རང་ཚོ་ཁྱིམ་ཚང་འདི་ནས་ཐག་ཁར་བཅད་བྱས་ལུགས་ཞིག་ཆགས་བསྡད་ཀྱི་ཡོད་རེད། དེ་བྱེད་དུས་སྐབས་སུ། ཉམས་ཆག་ཕྱིན་འགྱོག་དེ་ད་རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་སུ་གཞི་ནས་ཐུན་མོང་གི་ལས་ཁུངས་ཅིག་བཙུགས་ལས་ཁུངས་འདིའི་ནང་ལ་འགན་ཁྱེར་མཁན། ཞི་དྲག་གི་འགན་ཁྱེར་མཁན་བཀའ་བློན་བཞི་བདམས། སྐབས་དེ་དུས་ད་བཀའ་བློན་བཞི་དེ། མདོ་མཁར་ཞབས་དྲུང་ཚེ་རིང་དབང་རྒྱལ་རེད། རྡོ་རིང། བསྟན་འཛིན། དཔལ་འབྱོར་ཆགས་བསྡད་པ་རེད། རྡོ་རིང་བསྟན་འཛིན་དཔལ་འབྱོར་མ་རེད་བསྟན་འཛིན་དཔལ་འབྱོར་གྱི་སྤོ་ལགས་གུང་ནོ་ཡོན་པཎྜི་ཏ་ཞུ་མཁན་དེ་དེ་ག་ནང་བཞིན་གྱི་ཐོན་པ་སྲིད་གཅོད་ཚེ་བརྟན་ཞུ་གི་ཡོད་རེད་ཨ་ནི་བཀའ་བློན་གཅིག་བཀའ་བློན་བླ་མ་གཅིག་བྱས་རྗེས་དར་ཧན་ཉི་མ་རྒྱལ་མཚན་ཟེར་རྒྱལ་བ་རིན་པོ་ཆེ་གི་ད་ག་རེ་ཟེར་ན་སྐུ་སྒེར་ཞབས་ཕྱི་དེ་འདྲ་རེད་བ་བྱས་ཙང་ད་ཁོ་ཚོ་བཞི་ལྷན་རྒྱས་ཀྱི་ཐོག་ནས་ཨ་ནི་བཀའ་བློན་ཤག་ལབ་མཁན་དེའི་ནང་ལ་ལྷན་རྒྱས་ཐུན་མོང་གི་ཐོག་ནས་ག་རེ་ཟེར་ན་ཆབ་སྲིད་ཀྱི་ཞི་དྲག་གཉིས་ཆར་གྱི་དབང་ཆ་ཐག་གཅོད་བྱེད་ཡས་དེ་བཙུགས་རྗེས་ཧ་ལམ། བཀའ་ཤག་ལ་བཀའ་བློན་བཞི། ག་རེ་ཟེར་ན་མི་བཞི་ཡོད་པ་དང་འདིས་ཀྱི་བཀའ་ཤག་གི་ཕྱག་ལས་དེ་མཉམ་ལས་ཡིན་པ་དང་དེའི་ནང་ལ་བཀའ་བློན་བླ་མ་གཅིག་དགོས་ཀྱི་ཡོད་པ་དེ་ཧ་ལམ། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བར་དུ་རྒྱུན་འཛིན་ལུས་བྱས་རེད་བར་སྐབས་གཅིག་ནས་ཏོག་ཙམ་ཉམས་ཆག་ཉམས་ཆག་ལུས་ཕྱིན་ཡོད་རྒྱུ་མ་གཏོགས་གཞན་རྒྱུན་འཛིན་ལུས་བྱས་བསྡད་རེད། ད་ང་ཚོས་ཕྱོགས་གཉིས་ནས་དེ་ནས་བྱས་རྗེས་ང་ཚོས་ཀྱི་ཡང་བོད་ཀྱི་ཆབ་སྲིད་ཀྱི་ལམ་ལུགས་དེ་ཡང་རྣམ་གཞག་རྒྱུན་དུ་ད་རྒྱ་མིས་ཟེར་ན་འདྲ་ནུབ་ཕྱོགས་པས་ཟེར་ན་འདྲ་ང་ཚོས་ཀྱི་བཀས་བཀོད་བརྒྱུད་འཛིན་ཞེས་ཀྱི་སྐད་ཆ་བཤད་ཡོང་གི་འདུག་ཨ། ལོ་ང་རང་ཚོའི་ཐད་ནས་ཀྱི་རྒྱ་ནག་གཞུང་གི་དྲིལ་བསྒྲགས་རང་གཅིག་རེད་བ། ལའོ་རྒྱ་ནག་གཞུང་གིས་བོད་ལ་བཅིངས་འགྲོལ་བཏང་བ་ཡིན་ཟེར་ཡག་གི་ཨ་ནི་ཐ་སྙད་སྙིང་རྗེ་མོ་དེའི་ཁྲོད་ནས་ཨ་ནི་བོད་དེ་བཅིངས་འགྲོལ་བཏང་དགོས་ཡག་རྒྱུ་མཚན་དེ་བཀས་བཀོད་བརྒྱུད་འཛིན་གྱི་ཞིང་བྲན་ལམ་ལུགས་རེད་བྱས་རྗེས་འདི་ཨ་ནི་ཁ་ལ་ཁྱེར་རྗེས་ད་བོད་ནང་ལོགས་ལ་བཙན་འཛུལ་བྱས་པ་འདི་ལུགས་མཐུན་ཅན་ལ་འགྱུར་ཡག་ཅིག་གི་བཟོས་པ་ཡིན་དུས་སུ་ད་ཏག་ཏག་ད་ཕྱིས་སུ་ཡིན་པའི་ནི

ད་དེ་ནས་སྐུ་དྲག་གི་ལམ་ལུགས་ལས་ཞིག་འདུག་ག། ད་དངོས་གནས་བྱས་ན་ང་ཚོས་བར་སྐབས་ཤིག་ནས་སྐུ་དྲག་སྐུ་དྲག་ལབ་ཀྱི་ཡོད་རེད། སྐུ་དྲག་གི་ལམ་ལུགས་དེ། བཀའ་ཤག་གི་ལམ་ལུགས་དར་བ་ནས་བྱས་ཙང་ནི་གཞི་ནས་སྐུ་དྲག་གི་ལམ་ལུགས་དར་ཡོད་རེད། ལོ། བྱས་ཙང་ད། དུ་ཞེ་ཅིག་བཀའ་བློན་ཞེ་ཅིག་དེ་ག་ནང་བཞིན་གྱི་མཉམ་དུ་ག་རེ་ཟེར་ན་ང་ཚོས་རྒྱལ་བ་སྐུ་ཕྲེང་བདུན་པ་གི་སྐབས་སུ་ཨ་ནི་རྩེ་ཡིག་ཚང། ཟེར་མཁན་དེའི་ལམ་ལུགས་དེ་དར་རེད་ཧ་ལམ་ཆིག་སྟོང། བདུན་བརྒྱ་ལྔ་བཅུ་ང་བཞིའི་གཡས་གཡོན་དེ་ཚོ་ལ་རྩེ་སློབ་གྲྭ་བཙུགས་རྗེས་ནི་རྩེ་ཡིག་ཚང་ལས་ཁུངས་དེ་ཚོ་ཡར་རྒྱས་འགྲོ་རེད་ད་གང་ཆེ་རྒྱལ་བ་རིན་པོ་ཆེ་གི་སྐུ་སྒེར་གྱི་ཕྱག་ག་རེ་ཟེར་ན་བོད་ཀྱི་ཕྱག་ལས་ལ་རོགས་པ་གནང་མཁན་དང་ལྷག་པར་དུ་ཡིག་ཆ་དང་འབྲེལ་བའི་གནད་དོན་ཚང་མ་ལ་ནི་རྩེ་ཡིག་ཚང་ལབ་མཁན་དེས་ག་རེ་ཟེར་ན་ཕྱག་ལས་གནང་གི་ཡོད་རེད་འདིས་ཀྱི་ལམ་ལུགས་དེ་ལ་དར་དེ་ནས་བོད་གཞུང་གི་གཞུང་ཞབས་སྐུ་དྲག་ནང་ལ། ནི་ག་རེ་ཟེར་ན། རྩེ་དང་ཤོད་ཟེར་ནས་རྩེ་ཤོད་ཟེར་སོང་ན་ཡང་མིན་ན་དྲུང་སྐྱ་སེར་ཟེར་སོང་ན། སེར་མོ་བ་དང་སྐྱ་བོ་ཟེར་ཆོད་དོ། བྱས་ཙང་དུས་སྐབས་དེའི་སྐབས་སུ་ང་ཚོའི་ཆབ་སྲིད་ཀྱི་ལས་ཀ་བྱེད་མཁན་རྣམས་ལ་རིགས་ལ་རྩེ་དྲུང་དང་ཤོད་དྲུང། ཡང་མིན་ན་ག་རེ་ཟེར་ན་དེ་ག་ནང་བཞིན་གྱི་སྒེར་པ་སྐུ་དྲག་དང་ཆོས་སྡེ་བླ་བྲང་ཟེར་གྱི་དེ་དུས་ཀྱི་རིགས་མང་པོ། བཀའ་ཤག་བཙུགས་པ་དང་རྒྱལ་བ་སྐུ་ཕྲེང་བདུན་པ་གྱི་ཆབ་སྲིད་ཐུགས་འགན་བཞེས་རྗེས་བཀའ་ཤག་གི་ལམ་ལུགས་དར་བ་ནས་རིམ་པས་བྱས་ནས་བྱུང་རྗེས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་བར་དུ་ང་ཚོས་ཀྱི་ལམ་ལུགས་འདི་དཀྱིལ་འཁོར་ཐིག་ནས་རྒྱུན་འཛིན་འགྱུར་བ་མ་ཕྱིན་པས་ཀྱི་རྣམ་པ་ཞིག་ལ་ཆགས་བསྡད་པ་རེད། འོ་ད་དེ་བྱེད་དུས་དཔེ་བཞག་ན་ང་ཚོས་ཀྱི་སྐུ་དྲག་གི་ནང་ལ་ཆ་བཞག་པ་ཡིན་ན་སྡེ་དཔོན་མི་དྲག་ལབ་ཀྱི་རེད་ད་སྡེ་དཔོན་མི་དྲག་ཟེར་མཁན་དེ་ག་འདྲ་ཟེར་དགོས་རེད་ཟེར་ན་རྒྱལ་བ་སྐུ་ཕྲེང་བདུན་པས་ཐོག་མར་བཀའ་ཤག་བཙུགས་དུས་སྐབས་ཀྱི་བཀའ་བློན་གསུམ་དེ་ཡོད་རེད་བ་དེ་ཚོ་ཚང་མ་ལོ་སྡེ་དཔོན་མི་དྲག་རེད་དཔེ་བྱེད་ན་རྡོ་རིང་སྡེ་དཔོན་མི་དྲག་བརྩི་གི་རེད་མདོ་མཁར་བ་འོ་སྡེ་དཔོན་མི་དྲག་བརྩི་གི་རེད་ཐོན་པ་སྡེ་དཔོན་མི་དྲག་བརྩི་གི་རེད་ཁོ་ར་རྡོ་རིང་གི་ཆ་བཞག་པ་ཡིན་ན་ཁོ་རང་ཚོའི་གཞིས་ཀ་ཨ་མ་དེ་དངོས་གཞི་དེ་རྒྱལ་རྩེ་ལ་ཡོད་རེད་དགའ་བཞི་ལབ་ཀྱི་རེད། ལྷ་ས་ལ་ཁོ་རང་ཚོའི་གཟིམ་ཤག་དེ་ལ་ནི་རྡོ་རིང་ཟེར་གི་ལྷ་ས་ནང་ལ་དེ་ག་ནང་བཞིན་ཐོན་པར་བྱས་ན་ཁོ་རང་ཚོའི་གཞིས་ཀ་ཨ་མ་དེ་དེ་ལ་ཡོད་རེད་སྙེ་མོ་ལ་ཡོད་ར་སྙེ་མོ་ཐོན་གཞིས་ཀ་ཟེར་དེ་རེད་བ་སྙེ་མོ་ཐོན་པ་ཡང་ལྷ་ས་ལ་ཁོ་རང་ཚོའི་ཤག་དེ་ལ་བླ་བྲང་རྙིང་པ་ལབ་མཁན་དེ་རེད་བ་དེ་ག་ནང་བཞིན་གྱི་མདོ་མཁར་བྱས་པ་ཡིན་ན་ཁོ་རང་ཚོའི་གི་ཨ་མ་ཁོ་རང་ལྷོ་བྲག་ལ་མདོ་མཁར་ལྷོ་མདོ་མཁར་རྫོང་ཟེར་མཁན་དེ་རེད་བ་ཨ་ནི་ཁོ་རང་ཚོའི་ལྷ་ས་ནང་ལ་ཡོད་ཀྱོག་དེ་ལ་ར་ཁ་ཤག་ལབ་ཀྱི་རེད། ར་ཁ་ཤག། དེ་སུ་རེད། བཀའ་བློན་བླ་མ་ཆགས་བསྡད་དུས་དར་ཧན་ཉི་མ་རྒྱལ་མཚན་དེ་སྐུ་ཞབས་ཡིན་པ་སོང་ཙང་ཁོ་རང་ལ་རྒྱུད་འཛིན་ཡོད་མ་རེད་བ། དེ་ག་ནང་བཞིན་གྱི་སྡེ་དཔོན་མི་དྲག་ཞིག་གི་ནང་ནས་གཅིག་སུ་རེད་ཟེར་ན་རྒྱལ་བ་སྐུ་ཕྲེང་རིམ་པས་ཀྱི་ཡབ་གཞིས་ཡབ་གསེར་གཞིས། ཕོ་བྲང་ཞུ་དགོས་རེད་བ་བསམ་བསམ་ཕོ། ཡབ་གཞིས། ཧོ། བྱས་ཙང་དེ་ནས་བྱས་རྗེས་བོད་ཀྱི་ཆབ་སྲིད་ཀྱི་ལམ་ལུགས་ནང་ལ་ག་འདྲ་ཟེར་ན་ཡབ་གཞིས་ཀྱི་ལམ་ལུགས་ཟེར་བ་དེའང་བྱུང་བ་རེད་ལ་ཡབ་གཞིས་སྐུ་དྲག་ཟེར་བ་དེའང་བྱུང་བ་རེད་ད། མདོར་བསྡུས་ནས་བཤད་ན་རྒྱལ་བ་སྐུ་ཕྲེང་བདུན་པས་བཀའ་ཤག་གི་ལམ་ལུགས་དེ་བཙུགས་རྗེས་བོད་ཀྱི་དགའ་ལྡན་ཕོ་བྲང་གི་ཆབ་སྲིད་ལམ་ལུགས་ནང་ལ་འགྱུར་བ་ཤུགས་ཆེ་བོ་ཞེ་བོ་བྱུང་བ་རེད་རྒྱལ་བ་སྐུ་ཕྲེང་ལྔ་པ་ནས་བྱས་ནས་བྱས་ཙང་ཉེ་རབས་ཀྱི་ང་ཚོས་གི་ག་རེ་ཟེར་ན་གཞུང་སྒེར་ཆོས་གསུམ་གྱི་འགྲོ་སྟངས་ཡིན་ནའང་རེད་སྒེར་པ་སྐུ་དྲག་གི་འགྲོ་སྟངས་སྒེར་པ་སྐུ་དྲག་ལ་རིགས་མང་པོ་ཡོད་རེད་སྡེ་དཔོན་མི་དྲག་ཟེར་མཁན་ཟེར་ན་དེ་ག་ནང་བཞིན་གྱི་མི་དྲག་ཟེར་མཁན་བཟོ་འདྲ་དེ་ག་ནང་བཞིན་དྲུང་དཀྱུས་མ་ཟེར་མཁན་བཟོ་འདྲ་དང་དེ་ག་ནང་བཞིན་རྩེ་དྲུང་ཟེར་མཁན་དང་ཤོད་དྲུང་ཟེར་མཁན་དང། དེ་ཚོའི་རིགས་མང་པོ་ཞིག་བྱུང་ཨ་ནི་ལྷག་པར་དུ་ང་ཚོས་ཀྱི་ནམ་རྒྱུན་གྱི་ཆོས་སྲིད་ཟུང་འབྲེལ་ལབ་མཁན་ཞོ། ཆོས་སྲིད་ཟུང་འབྲེལ་གྱི་ལམ་ལུགས་དེ་སྐབས་དེ་ནས་བྱས་ནས་མངོན་གསལ་པོ་ཞེ་བོ་ཆགས་རེད་རྒྱུ་མཚན་ག་རེ་ཆགས་བསྡད་ཡོད་རེད་ཟེར་ན། བོད་ཀྱི་རྫོང་གཞིས་ཚང་མ་ལོ་གཅིག་ལ་ག་རེ་བཏང་གི་ཡོད་རེད་ཟེར་ན་རྫོང་གཞིས་ཆེ་བའི་རིགས་ལ། དྲུང་སྐྱ་སེར་གཉིས་བཏང་གི་རེད་སྒེར་པ་སྐུ་དྲག་སྐྱ་བོ་གཅིག་དང་སེར་མོ་བ་གཅིག་རྩེ་དྲུང་གཅིག་བཏང་སྟེ་དབང་བསྒྱུར་བྱེད་ཀྱི་རེད་ལ། དེ་ག་ནང་བཞིན་གྱི་བོད་ཀྱི་ཆབ་སྲིད་ཀྱི་ཉིན་མ་རེའི་ཀྱི་ལས་དོན་བྱེད་མཁན་གྱི་ནང་ལ་གྱོད་ཁ་མཆུ་ཡིན་ནའང་རེད་གནས་ཚུལ་མང་པོ་ཅིག་ལ་ཨ་ནི། དྲུང་རྩིས་བརྒྱད་སྦྲེལ་ཟེར་མཁན་དང། དྲུང་རྩིས་བཞི་སྦྲེལ་ཟེར་མཁན་མདོར་བསྡུས་ནས་བཤད་ན་ག་རེ་ཟེར་ན་རྩེ་ཤོད་རྩེ་གི་ནང་ལ་དྲུང་ཡིག་ཆེན་མོ་བཞི་ལབ་མཁན་ཅིག་ཡོད་རེད་ད་དྲུང་ཡིག་ཆེན་མོ་བཞི་དེ་དཔེ་དབང་ཆ་ཆེན་པོ་རེད་ཤོད་ཀྱི་ནང་ལ་ང་ཚོའི་རྩིས་དཔོན་ཆེན་མོ་བཞི་ཡོད་རེད་རྩིས་དཔོན་ཆེན་མོ་བཞི་ལབ་ཀྱི་རེད་ད་རྩིས་དཔོན་དེ་ཚོ་ཉི་མ་ཉིན་རེ་གི་ང་ཚོའི་གི་དཔལ་འབྱོར་དང་འབྲེལ་བའི་གནད་དོན་ཚང་མ་ཁོ་ཚོས་ཐག་གཅོད་བྱེད་ཀྱི་ཡོད་རེད་བྱས་ཙང་ད་ཚོགས་འདུ་ག་འདྲ་ཞིག་ཚོགས་དགོས་ཡོད་ན་དྲུང་རྩིས། རྩིས་དཔོན་དེ་དང་དྲུང་ཡིག་དེ་ཚོ་དྲུང་ཡིག་ཆེན་མོ་དེ་ཚང་མ་གྲྭ་པ་རེད་རྩིས་དཔོན་ཚང་མ་མི་སྐྱ་རེད་དེ་ཚོ་མཉམ་འདྲེས་ཀྱི་ཨ་ནི་གྲོས་བསྡུར་བྱས་ཨ་ནི་གཏན་འབེབས་ག་རེ་བྱུང་བ་དེ་འཁྱེར་ཟིན་ཏེ་བཀའ་ཤག་ལ་བསྐུར་ཨ་ནི་བཀའ་ཤག་གིས་ཐག་ཆོད་ན་ཁོ་རང་ཚོས་མར་དེ་ག་རང་བཀའ་རྒྱ་བསྒྲགས་བཀའ་ཤག་གིས་ཐག་མ་ཆོད་པའི་གནས་ཚུལ་ཆེན་པོ་ཡོད་ན་གཞི་ནས་རྒྱལ་བ་རིན་པོ་ཆེ་ལ་སྤྱི་ཁྱབ་མཁན་པོ་ཟེར་མཁན་དེ་བརྒྱུད་བྱས་སྙན་སེང་ཞུ་དགོས་པ་ཞིག་ཤར་ད་དེ་དུས་དེ་གནས་ཚུལ་ཚང་མ་ལོ་ང་ཚོས་ཀྱི་རྒྱལ་བ་སྐུ་ཕྲེང་བདུན་པ

བཀའ་ཤག་གི་མཛད་སྒོའི་སྐོར་ལ་ས་བེ་རི་ཁི་ས་ཏཱ་ཁ་སོགས་རེད། ཕྱི་རྒྱལ་གྱི་ནང་ལ cabinet ཟེར་མཁན་དེ། འདི་ནང་བཞིན་གྱི་རེད། གལ་ཆེན་པོ་ཅིག་ཆགས་བསྡད་པ་རེད། སྟབས་དེ་བཀའ་ཤག་འདི་རྒྱལ་བ་རིན་པོ་ཆེས་འདི་ཚང་བསྐོ་བཞག་གནང་དུས། ལས་ཀ་ག་རེ་བྱུང་བྱུང་ནས་ཁོང་ཚོ་ཐུན་མོང་ཐོག་ནས་ཐག་གཅོད་བྱེད་ཡག་གི་དབང་ཆ་ཅིག་གནང་ཡོད་རེད། སྐབས་འདི་སྐབས་འདི་ལ་ཡག་པོ་ཞེ་དྲག་རེད་ཁོས་རོ་སྐོར་ངས་རོ་སྐོར་མ་ཟེར་ཡག་དང་ཨ་ནི་ལས་ཀ་ལ་བས་ཅིག་འཐུས་ཤོར་མི་ཡོང་བའི་ཁྱད་པར་ཆེན་པོ་ཞིག་ཡོད་རེད་དེ། ཡང་བཀའ་བློན་བཞི་མ་འཛོམས་བར་དུ་ལས་ཀ་ཐག་གཅོད་མ་ཐུབ་པའི་ནར་འགྱངས་བྱས་འདུག་བ་རེད་བཀའ་བློན་བཞི་མ་འཛོམས་བར་དུ་ཨ་ནི་ལས་ཀ་ཐག་གཅོད་ཐུབ་པ་མ་རེད་གཅིག་གིས་ལས་ཀ་ཅིག་ཞུས་ན་ཨ་ལས་བཀའ་བློན་ཅིག་ཕེབས་མ་སོང་ཟེར་བ་རེད་འདི་འདྲ་འདི་འདྲ་ཟེར་ལས་ནས་ནར་འགྱངས་བྱས་འདུག་བ་རེད། ད་འདི་འདྲས་མ་ཡིན་པ་བྱས་ནས་རྗེས་མ་ད་བཀའ་བློན་སོ་སོ་ལ་ལས་ཀ་ལོགས་ཀ་ལོགས་ཀ་གནང་ཡག་གི་སྲོལ་འབྱེད་བྱུང་བ་རེད་མ་གཏོགས་སྔ་མ་བར་ལམ་ད་སྐུ་ཕྲེང་བཅུ་གསུམ་པའི་སྐབས་ཀྱི་ད་བར་དུ་བཀའ་བློན་བཀའ་ཤག་དེ་ཞེ་དྲག་ཚང་མས་སྤྱི་འདོམས་གནང་ནས་བཞུགས་པ་རེད་བཀའ་ཤག་དེ་གལ་ཆེན་པོ་ཞེ་པོ་ཅིག་ཡིན་ང་ཚོ་བོད་ཀྱི་ནང་ལ་ད་ལས་ཀ་ད་ག་བྱས་ནས་ཧ་ལམ་ལོ་ཉིས་བརྒྱ་ལྷག་ཡ་ཆབ་སྲིད་བསྐྱངས་པ་རེད། ལོ། སྟོབས་ལ་ད་ལྟ་མུ་མཐུད་ཡང་ངོ་སྤྲོད་གནང་རོགས་གནང། དེ་ག་ནང་བཞིན་རྩེ་སློབ་གྲྭ། བཙུགས་པའི་ཞོར་རྒྱལ་བ་རིན་ཆེན་གྱིས་རྩེ་སློབ་གྲྭ་བཙུགས་པའི་དུས་ཚོད་ད་གནས་ཚུལ། རྩེ་དྲུང་གི་གཅིག་ལས་རིམ་གཅིག་ཐོན་པ་མ་ཟད་རྩེ་སློབ་གྲྭ་ནས་ནི་རྒྱུན་གཏན་གྱི་ང་ཚོས་གི་སྔོན་མ་བྱས་ཤེས་ན་དེང་སང་བྱས་ན་ང་ཚོས་སློབ་སྦྱོང་སློབ་སྦྱོང་ཟེར་མཁན་བཟོ་འདྲ་ལ་སྔོན་མ་ཡིན་ཚེ་ན་སློབ་སྦྱོང་རང་གསུང་གི་མི་འདུག་ཁ་རྒྱུན་ལ་ག་རེ་ཟེར་ན་ཁོ་ཡིག་རྩིས་མཁས་པ་ཞེ་པོ་ཡོད་རེད་ཟེར་གྱི་ཡོད་རེད་ཡིག་རྩིས། ཁོ་དེང་སང་བྱས་ན་ང་ཡིག་རྩིས་དཔེ་ཡག་པོ་ཡོད་རེད་ཟེར་གྱི་རེད་བ་ཡིག་རྩིས་དཔེ་ཡག་པོ་ཡོད་རེད་ཟེར་ཡག་དེ་ག་རེ་བཤད་དགོས་རེད་ཟེར་ན། ཤོད་ཀྱི་ནི་རྩིས་ཁང་ལས་ཁུངས་ནས་ང་ཚོས་དཔལ་འབྱོར་འདུ་འགོད་བྱེད་སྟངས་ཀྱི་ང་ཚོས་རྩིས་ཀྱི་འགྲོ་སྟངས་དེ་ལབ་ཀྱི་རེད་བ། ཨ་ནི་རྩེ་ནང་ལ་ང་ཚོས་ཀྱི་ཡི་གེ་འབྲི་སྟངས་དང་ཡིག་ཡིག་ཆ་གཞུང་ཡིག་གི་འགྲོ་སྟངས་དེ་ལབ་ཀྱི་རེད་བ། བྱས་ཙང་ད་ང་ཚོས་ཀྱི་དུས་སྐབས་ཀྱི་སྐབས་སུ་སློབ་སྦྱོང་ཡོད་ན་མེད་ན་ཐོན་ས་དེ་ཉིད་དེ་ཤོད་རྩིས་ཁང་སྲིད་ཞི་ཕུན་ཚོགས་ནས་ཨ་ནི་ག་རེ་ཟེར་ན་རྩིས་ཕྲུག་པ་ཐོན་རྗེས་སློབ་སྦྱོང་བྱས་དང་ཅི་བྱས་ན་ཤོད་དྲུང་ཐོན་ཡས་དེ་དང་རྩེ་ནང་ནས་རྩེ་སློབ་གྲྭ་འགྲིམས་རྗེས་རྩེ་དྲུང་ཐོན་པ་ན་ད་འདི་གཉིས་གཞུང་ཞབས་འདི་བ་གཞུང་གི་དགའ་ལྡན་ཕོ་བྲང་གི་གཞུང་ཞབས་ཀྱི་མི་འགོ་དེ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ད་ཡིག་རྩིས་ཟེར་ཡག་དེ་ཡིག་ཟེར་ཡག་དེ་རྩེ་སློབ་གྲྭ་གི་ག་རེ་ཟེར་ན་ཡིག་འབྲི་བྱེད་ཀྱི་གཞུང་ཡིག་གི་སློབ་སྦྱོང་བྱས་དང་རྩིས་བྱས་ནས་རྩིས་ཁང་སྲིད་ཞི་ཕུན་ཚོགས་ནས་ང་ཚོས་རྡེལ་རྩིས་ཀྱི་འགྲོ་སྟངས་ལེན་ཞུ་ར་ད་རྡེལ་རྩིས་བྱས་དེ་ཚོ་ད་དེང་སང་ད་བད་དུ་ག་རང་གཏོང་བྱེད་ཡོད་ཀྱི་མ་རེད་དེ་བྱས་ན་སྔོན་མ་དེ་ཚོ་ཞེ་པོ་ཅིག་ང་ཚོས་ག་རེ་ཟེར་ན་རྩིས་ཀྱི་འགྲོ་སྟངས་རྡེལ་རྩིས་རྒྱག་སྟངས་ཧང་སང་གི་དམིགས་བསལ་གྱི་བོད་པའི་ཐུན་མོང་མ་ཡིན་པ་ཞེ་པོ་ཞིག་རྩིས་གནང་གི་འདུག་ཨོ་དེ་འདྲ་ཡིན་པ་སོང་ཙང། ང་ཚོའི་སྐུ་དྲག་རྙིང་པ་ཞིག་ན་དྲ་ང་ཚོའི་གཞུང་ཞབས་རྙིང་པ་དེ་ཚོ་དེ་ཚོ་ལ་ཞུས་པ་ཡིན་ན་རེད་སྔོན་མའི་གི་མི་རྙིང་པ་དེ་ཚོ་ཁ་རྒྱུན་ལྟར་ན་ཁོ་ཡིག་རྩིས་ཡག་པོ་ཞེ་པོ་ཡོད་རེད་ཟེར་ཙང་ང་ལ་ཡིག་རྩིས་ག་ག་ཡ་མེད་ཟེར་འདི་འདྲས་གསུང་ཡས་གི་གསུང་རྒྱུན་ཡོད་པ་རེད་དེང་སང་དེ་ནས་ཤེས་ཡོན་སློབ་སྦྱོང་ཟེར་བཟོ་འདྲ་འདུག་ཨ། འོ་དེ་གཙོ་བོ་དེ་ག་ལ་དམིགས་ཀྱིས་བཤད་ཀྱི་ཡོད་རེད་ཟེར་ན་འདི་གཉིས་ལ་དམིགས་ཀྱིས་བཤད་ཀྱི་འདུག་ཨ་ཁོ་ཐོན་ས་གཙོ་བོ་ལོ་དེ་གཉིས་འདུག་ཟེར་བ་ལའོ་འདི་འདྲའི་ལོ་ཞིག་རེད་འདུག་ལའང། ཤི་ས་ཏག་ཏག་ད་ལྟ་གོང་ལ་ང་ཚོ་ཡང་སྟོབས་ལགས་ཀས་ནི་རྒྱལ་བ་སྐུ་འཕྲེང་བདུན་པའི་སྐུ་དུས་ལ་ཡིན་པའི་ན་ཤེས་ཡོན་སློབ་གསོའི་ཐོག་ལ་ཡིན་ནའི་ཡང་དམིགས་བསལ་གྱི་དོ་སྣང་ཅིག་གནང་ཡོད་པ་གསུངས་སོང་ཨ་ནི་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་སྔོན་ངོ་སྤྲོད་གནང་པའི་ནང་ལ་ཨ་ནི་རྒྱལ་མཆོག་སྐུ་འཕྲེང་བདུན་པའི་སྐུ་དུས་ལ་ད་བོད་ཀྱི་རིག་གནས་སློབ་གཉེར་ཁང་འདི་གའི་ཨ་ནེ་གསར་བཙུགས་གནང་ཡ་ཡིན་ནའི་རེད་ཉམས་གསོ་གནང་ཡ་དང་དམིགས་བསལ་ཞོལ་འདོད་དཔལ་འདི་ཨ་ནེ་བཙུགས་གནང་པ་འདིའི་སྐོར་ལ་ཡང་ངོ་སྤྲོད་གནང་པའི་དུམ་བུ་གཅིག་ཡོད། ད་རྒྱལ་བ་འདིའི་སྐབས་ལ་ཨ་ནེ་རིག་གནས་ལ་མཐོང་ཆེན་ཞེ་དྲག་གནང་ཡོད་རེད་རྒྱལ་བ་སྐལ་བཟང་རྒྱ་མཚོའི་སྐབས་ལ་བོད་ཀྱི་ནང་ལ་ད་རིག་གནས་ཉམས་ཆག་ཕྱིན་པ་འདི་གའི་བར་ལམ་ཉམས་ཆག་ཤིན་ཏུ་ཆེ་བར་གྱུར་པས་ཀུན་གཟིགས་ལྔ་པ་ཆེན་པོ་དང་སྡེ་སྲིད་སངས་རྒྱས་རྒྱ་མཚོའི་སྐུ་དུས་རིག་གནས་ཀྱི་སློབ་གཉེར་ཁང་མང་པོ་གསར་འཛུགས་མཛད་དེ་དོན་གཉེར་ཅན་མང་དག་ཅིག་ནས་སློབ་གཉེར་དགའ་རབ་བྱུང་ན་ཡང། བར་ལམ་ཆབ་སྲིད་ལ་འཕོ་འགྱུར་ཆེ་བས་ཉམས་ཆག་སོང་འདུག་པ། རིག་གནས་འདི་དག་ཆོས་དང་འཇིག་རྟེན་གང་ལ་ཡང་མེད་དུ་མི་རུང་བ། ལྷག་པར་བོད་རང་གི་རིག་གཞུང་ཐུན་མོང་མ་ཡིན་པའི་ལྷ་སྐུ་རྟེན་བཞེངས་ཀྱི་བྲིས་གཟུགས། ཐིག་ཚད་ལག་རྒྱུན་གཞན་འདྲེན་མ་བགྱིས་པ་དེ་དག་ཉམས་པ་ཡིན་ན་སླར། རྙེད་སོན་དཀའ་བར་དགོངས་ཏེ། ཤིང་ཁྱི་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བཞི་ཟླ་བ་གཉིས་པའི་ནང། སྒྲ་སྙན་ངག་རྩིས་དཀར་ནག་སྡེབ་སྦྱོར་ལན་ཚྭ་ཝརྟུ་ལ་སོགས་པའི་ཡིག་རིགས་དུ་མའི་རིག་གནས་སློབ་གྲྭ་གསར་འཛུགས་བྱས་ཏེ་སློབ་དཔོན་དུ་ཚ་གུར་བ་སྐལ་བཟང་འཕྲིན་ལས་བསྐོ་གཞག་དང་དེ་བཞིན་ཕོ་བྲང་ཆེན་པོའི་ཞོལ་དུ་སྐུ་རྟེན་བྲིས་བཞེངས་ཀྱི་བཟོ་གྲྭ་འདོད་འཇོ་དཔལ་འཁྱིལ། གསར་འཛུགས་ཐོག་རྒྱ་ཁྱབ་བྲིས་གཟུགས་ཐིག་ཚད་ཁུངས་བཙུན་ལྡན་པའི་བྲིས་པ་དང་གཟུགས་རིས་མཁས་པའི་དགེ་རྒན་ཁག་འབོད་འགུག་གིས་དེ་དག་ལ་གླ་ཡོན་དང་ཏོག་གནས་སྡོད་ཡུལ་སོགས་འདོད་བློ་ཚིམ་པ་གནང་སྟེ་བཟོ་གྲྭ་དང་དོ་དམ་བཅས་དམིགས་བསལ་གྱི་འཛུགས་གནང་མཛད་བཟོ་བ་འདིས་མཛད་རྗེས་བཀའ་དྲིན་ཆེན་པོ་ཞིག་བྱུང་འདུག་ས། འདིའི་སྐབས་ལ། དཔེ་དག་ལ་སྙན་ངག་སུམ་རྟགས་གྲགས་ལ་ཕྱི་དག་གི་དོན་དག་ལ་ཕྱི་ངག་རིག་གནས་སློབ་དཔོན་ཚ་གུར་བ་འདི་ད་མཁས་པ་ཞེ་པོ་ཅིག་ཡོད་རེད་འདི་རྡོ་རིང་གི་འདི་རེད་པཎྜི་ཏའི་དགེ་ཕྲུག་རེད་ཁོང་མཁས་པ་ཆེན་པོ་ཅིག་ཡིན་པ་འདྲ་འདིས། ཨ་ནི། སྒྲ་དང་སྙན་ངག་ལ་སོགས་པ་སློབ་སྦྱོང་བྱས་ནས་བསླབ་གྲྭ་ཆེན་པོ་ཅིག་བཟོས་ཡོད་རེད། ད་ག་ནང་བཞིན་གྱི་འདོད་དཔལ་ཟེར་དེ་ང་ཚོ་ཞོལ་ལ་ཡོང་འདོད་དཔལ་འདོད་དཔལ་ཟེར་མཁན་གྱི་ཁང་པ་ཆེན་པོ་ཞེ་པོ་ཡོད་རེད། འདོད་དཔལ་ཟེར་མཁན་འདི་ནང་ལ་རྐང་ཚོ་ནི། བཟོ་བ་སྐུ་འདྲ་ལུགས་རྒྱག་མཁན་དང་ད་ག་ནང་བཞིན་ལྕགས་ཚག་རྒྱག་མཁན་དང་དངུལ་ལ་སོགས་པ་དེ་འདྲའི་བཟོ་མཁན་གྱི་བཟོ་བ་མང་པོ་མི་གའི་བསྐོང་བ་གནང་ནས་ད་འདིའི་ནང་ལ་སྐུ་གསུང་ཐུགས་རྟེན་བཞེངས་ནས་ཨ་ནི་འདོད་དཔལ་དོ་དམ་ཟེར་མཁན་ཅིག་ཡོང་རྩེ་དྲུང་རྩེ་དྲུང་གས་རེད་འདོད་དཔལ་དོ་དམ་འདོད་དཔལ་དོ་དམ་ལ་འདི་གཅིག་ཡོད་རེད་ཐང་ཀ་ཅི་དག་གི་ཚད་དང་སྐུ་འདྲ་བཟོ་ཡག་གི་ཆ་ཚད་དང་ཕྱག་མཚན་དང་དེ་ཚོ་ཀ་ཀོ་ལ་དཔེ་ལྟ་དེབ་ཆེ་ཆུང་སྟེང་སྒོ་བཅུ་གཉིས་པ་ཅིག་ཆེན་པོ་ཅིག་ཡོད། དེ་འདྲའི་ཅིག་དཔེ་ལྟ་ལ་རྒྱལ་བ་སྐལ་བཟང་རྒྱ་མཚོའི་སྐབས་ལ་དཔེ་ལྟ་སྦུག་དམ་ཅན་མ་ཁོ་ར་རྩིས་སྤྲོད་གནང་ཡོད་རེད། རྗེས་མ་ནི་འདི་བསྡད་མི་འདུག་ཤིང་བར་ལམ་ང་ཚོས་མཇལ་མྱོང་དེབ་དེ་མཇལ་ནས་དེབ་དེ་རྩ་འཛིན་ལ་བཞག་ནས་དེ་བུད་ལི་སེང་དེ་གང་ག་ལྷས་ས་རྒྱག་རྒྱུ་ལ་བཟོས་པ་དེ་ག་དེ་གང་ག

བདུན་པའི་སྐུ་དུས་དེ་ཡིན་པས་ན་ད་བོད་ཀྱི་སྤྱི་ཚོགས་ལ་ཨ་ནི་རྙོག་ཟིང་ཡང་མང་པོ་ཞེ་བོ་ཅིག་བྱུང་བ་རེད་ལ་ད་ལྟ་གོང་དུ་ཞུས་པའི་བཀའ་ཤག་གི་ལམ་ལུགས་གསར་འཛུགས་གནང་ཡག་དང་ཨ་ནི་ཤེས་ཡོན་སློབ་གསོའི་ཐོག་ལ་དམིགས་བསལ་གྱི་ཡར་རྒྱས་བཏང་གནང་ཡག་ཅིག་གནང་ཤག་ལ་ཡང་ལུགས་གཉིས་ཀྱི་ཐུགས་འགན་བཞེས་གནང་ཡག་འདི་དགུང་ལོ་ད་བཞི་བཅུ་ཞེ་གྲངས་ལ་ཡིན་དུས་ཡང་གསུང་ཆོས་གནང་ཡག་དང་ཆོས་ཕྱོགས་ཀྱི་མཛད་པ་ཡིན་ནའི་ལགས་རྒྱ་ཆེན་པོ་གཅིག་བསྐྱངས་གནང་པའི་ཡང་མཛད་རྣམ་ནང་ལ་འདི་འདི་ཡང་བཀོད་གནང་འདུག་ཨ། ལ་བ་གྲོ་ག་ལ་རྒྱལ་བ་སྐུ་ཕྲེང་བདུན་པ་འདི། ཆབ་སྲིད་ཀྱི་ཐོག་ནས་ད་མཛད་པ་འཕྲིན་ལས་ལུགས་ཅིག་ད། ཤུགས་ཆེ་བོ་ཞིག་བསྐྱངས་གནང་ཡས་ཀྱི་བྱེད་ཀྱི་གོ་སྐབས་ལ་བྱུང་ཡོད་མ་རེད་པ། ཆོས་ཕྱོགས་ཀྱི་ཐོག་ནས་བྱས་པ་ཡིན་ན་མཁས་པ་ཞེ་བོ་ཅིག་དང་དམིགས་བསལ་གྱི་དཔེ་དེ་ག་རེ་ཟེར་ན་ད་དབང་ལུང་མན་ངག་གི་དེ་འདྲས་ཀྱི་བདག་པོ་ཞེ་བོ་ཅིག་བྱས་རྗེས་ང་ཚོའི་ཀྱི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ནང་ནས་སྐུ་ཕྲེང་དང་པོ་དགེ་འདུན་གྲུབ་པ་དང་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་སྐུ་ཕྲེང་བཅུ་གསུམ་པ་དང་བཅུ་བཞི་པ། ལྷག་པར་དུ་སྐུ་ཕྲེང་བཅུ་བཞི་པ་འདི་ཚོ་ཞེ་བོ་ཅིག་ངས་ཚུལ་གྱིས་སྔོན་མ་གསུང་བའི་ག་ཤེད་ལ་རྒྱལ་བ་སྐུ་ཕྲེང་བཅུ་བཞི་པའི་གི་ཡོངས་འཛིན་ཁྲི་བྱང་རིན་པོ་ཆེ་དང་གླིང་རིན་པོ་ཆེ་ཁོང་རང་ཚོ་མོས་གསུང་གནང་འདུག་གོ་སུ་ག་ཤེད་འདི་འདྲས་གསུང་རྒྱུ་འདི་འདྲ་འདུག་ཨ་རྒྱལ་བ་དེ་འདྲིས་སྐུ་ཕྲེང་བཅུ་བཞི་པ་འདི་ཨ་ནི་སྐུ་ཕྲེང་དང་པོ་དང་སྐུ་ཕྲེང་བདུན་པ་དང་སྐུ་ཕྲེང་བཅུ་གསུམ་པ་བསྡོམས་པས་གི་ད་ཁོང་ཚོ་གསུམ་བསྡོམས་པས་གི་མཛད་པ་བསླབ་མཛད་པ་ཅིག་འོར་བ་མཛད་འཕྲིན་གྱི་ཆོས་ཉིད་ཅག་གི་ཐོག་གི་མཛད་འཕྲིན་ཅིག་འོ་དེ་ཚོ་བསྡོམས་པ་ཚོ་ཡོང་གི་རེད་གསུང་བས་གི་དེ་འདྲས་གི། གསུངས་གནང་རེད་ཟེར་གི་དེ་འདྲ་ཞིག་བཤད་རྒྱུན་དེ་འདྲ་འདུག་ཨ། ད་དེ་བྱེད་དུས་སྐོར་སུ་ང་ཚོའི་ཀྱི་སྐུ་ཕྲེང་བཅུ་གསུམ་པ་དེ་གཙོ་བོ་དེ་ཆབ་སྲིད་དང་འབྲེལ་ཡོད་ཀྱི་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་ཐོག་ལ་ཞེ་བོ་ཅིག་ཐུགས་འགན་བཞེས་རྗེས་ཞེ་བོ་ཅིག་སྐུ་ལས་བསྐྱོན་གནང་ར་བ། ད་དེའི་ནང་ནས་སྐུ་ཕྲེང་བདུན་པ་དེ་དང་སྐུ་ཕྲེང་དང་པོ་དེ་གཉིས་ད་ཆོས་ཕྱོགས་དང་འབྲེལ་བའི་ཀྱི་གནད་དོན་ཀྱང་ཤུགས་ཆེ་བོ་གསུངས་དགོས་ད་སྤྱི་བཏང་ད་སྐུ་ཕྲེང་དང་པོ་དང་གི་རྗེ་དགེ་འདུན་གྲུབ་ཆོས་ཕྱོགས་རྐྱང་ར་བ། དེ་ག་ནང་བཞིན་སྐུ་ཕྲེང་བདུན་པ་དེ་ད་གཞི་རྩའི་ཆོས་སྲིད་གཉིས་ཆ་ཡོད་རེད་དེའི་ནང་ནས་སྐུ་ཕྲེང་བདུན་པའི། སུ་དམིགས་འདོན་གནང་ཡས་དེ་གཙོ་བོ་དེ་ཆོས་ཕྱོགས་ཀྱི་ཐོག་ནས་ག་རེ་ཟེར་ན་དམིགས་འདོན་གནང་ཡས་རེད་འདུག་བ། ད་མ་ཟད་ཁོང་རང་ཆབ་སྲིད་ལ་དེ་ག་ཙམ་གྱི་ཐུགས་སྣང་མཉེས་པོ་ཡང་མི་འདུག་བ། དཔེ་བཞག་ན་རྒྱལ་བ་སྐུ་ཕྲེང་བདུན་པས་ཀྱི་བཀའ་ཤག་ལྷན་རྒྱས་བཙུགས་རྗེས་བཀའ་བློན་དེ་ཚོ་ལ་ཐམ་ག་ཅིག་གནང་ཡོད་ར་ད་ཐམ་ག་དེ་ད་ང་ཚོའི་ད་ལྟ་དེ་བཀའ་ཤག་ལ་ཡོད་མཁན་དེ་འདི་ང་ཚོའི་སྲིད་ཞི་བདེ་སྐྱིད་མ་དེ་ར་བ་ལགས། ཨོ་དམ་ཕྲུག་བདེ་སྐྱིད་མ་ཞུ་མཁན་དེ་ར་བ། སྲིད་ཞི་ལོ། ད་ང་ཚོའི་བལ་བཀའ་ཤག་བོད་གཞུང་བཀའ་ཤག་ནང་ལ་ཡོད་ར་བ། བཀའ་ཤག་ནང་གི་དམ་ཕྲུག་བདེ་སྐྱིད་མ་ཞུ་མཁན་དེ་གནང་ཨ་ནི་ད། ཉི་མ་ཉིན་རེ་གི་ཆབ་སྲིད་ཀྱི་ཐུགས་འགན་ཁྱེད་རང་ནོ་ཡོན་གུང་ནོ་ཡོན་པཎྜི་ཏ་ཁྱེད་རང་ད་ཉམས་མྱོང་དང་ལོ་ན་བབས་དང་ཚང་མ་ལ་ཆ་རྒྱུས་ཡོད་རེད་ཨ་ནི་འདིའི་གི་རོགས་པ་ཐོན་པ་དང་ཨ་ནི་ག་རེ་ཟེར་ན་མདོ་མཁར་དང་རྡོ་རིང་ག་རེ་ཟེར་ན་མདོ་མཁར་དང་ཐོན་པ་འདི་ཚོའི་ནང་ཨ་ནི་ང་ག་རེ་ཟེར་ན་དགེ་སློང་ཡིན་པ་སོང་ཙང་དེ་ག་ཙམ་གི་ག་རེ་ཟེར་ན་ད་ཅིག་ཆབ་སྲིད་ཀྱི་ལས་ཀ་བྱས་ཏེ་ཅིག་མདོག་ཉེས་པོ་ལོ་ཅིག་ངོ་ཉེས་པོ་ལོ་ཅིག་ཡོང་གི་འདུག་དེ་མི་འདུག་ཟེར་འདི་འདྲས་ཀྱི་བཀའ་གནང་རྗེས་གཙོ་ཆེ་ཤོས་དེ་བཀའ་ཤག་གི་ཕྱག་ལས་དེ་ཁོང་ཚོར་ཅིག་འགན་ལུས་གནང་གི་འདུག་ཨ་ཆབ་སྲིད་ཀྱི་ཆོས་སྲིད་གཉིས་ཆ་གི་འགན་དེ་ཨཱ་ནི་ད། བློས་མི་འཆུན་པའི་རིགས་ཡོད་ན་ནི་རྒྱལ་བ་རིན་པོ་ཆེ་ལ་བཀའ་འདྲི་དགོངས་སྐོར་ཞུ་ཡག་གི་ཅིག་དེ་འདྲ་ཅིག་གནང། བྱས་ཙང་རྒྱལ་བ་རིན་པོ་ཆེ་གིས་ཆབ་སྲིད་ཐོག་ལ་དེ་ག་ཚོད་ཐུགས་དབྱིངས་ལུས་ཅིག་ཐུགས་སྣང་ཟེར་དགོས་རེད་ང་ཚོས་དེ་འདྲས་ཅིག་དང་བའི་བཙས་སུ་ཐོན་གྱི་ཅིག་ད་དེ་བྱེད་དགོས་འདུག་དེ་བྱེད་དགོས་འདུག་ཟེར་དང་དེ་འདྲས་ཀྱི་རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་ནང་ད་གནང་རྒྱུ་ལུས་ཅིག་ཡོད་ས་མ་རེད་དེ་ག་ནང་བཞིན་ང་ཚོས་གི་དེའི་གོང་ལ་ཕོ་ལྷ་བ་དང་འགྱུར་མེད་རྣམ་རྒྱལ་གྱི་དུས་སྐབས་དེའི་སྐབས་སུ་དང་སྐུ་ལས་ལུས་མང་པོ་འཕྲད་ཡོང་བ་སོང་ཙང་ཆབ་སྲིད་ལས་དེ་ཐུགས་ག་རེ་ཟེར་ན་ང་ཚོས་ཅིག་ཐུགས་ལོག་སྐྱོག་བཟོ་འདྲ་ཅིག་འཕགས་བསྟོད་ལ་ནི་རྒྱལ་བ་རིན་པོ་ཆེ་སྐུ་ཕྲེང་བཅུ་གསུམ་པའི་ཨ་ནི་འཕགས་པ་ཐུགས་རྗེ་ཆེན་པོ་ལ་བསྟོད་བཞག་རྒྱུག་གི་བསྟོད་པ་དང་ཟེར་ན་ད་ང་ཚོས་འདི་ཤར་ཕྱིན་ན་གདུང་འབོད་ཀྱི་སྙན་ངག་བཟོ་འདྲ་ཆགས་ཆགས་བསྡད་ཀྱི་འདུག་ཨ་དེ་འདྲས་ཅིག་གནང་ཡོད་འདུག་ཨ་དེ་ག་ནང་བཞིན་ནམ་ཤར་རྒྱུན་དུ་ངས་ཁྲིད་སྟངས་འགྲིག་མེད་ན་འབྲས་སྤུངས་ལ་མར་ལོག་འགྲོ་དགོས་ཟེར་ན་བྲག་ཕུག་ལ་འགྲོ་དགོས་ཟེར་དེ་འདྲས་ཀྱི་གསུང་བས་ཀྱི་གསུང་གསུང་གནང་རེད་ཟེར་མང་པོ་ཞེ་པོ་ཅིག་ཡོད་འདུག་ཨ་དེ་ད་འདི་བྱེད་དུས་ཆབ་སྲིད་རང་ལ་དེ་ཀ་ཙམ་གྱི་དོ་དབྱིངས་ཡོད་ས་མ་རེད་ག་རེ་ཟེར་ན་ད། གཙོ་ཆེ་ཤོས་དེ་ཆོས་ཕྱོགས་ཐོག་ལ་རྒྱལ་བ་སྐུ་ཕྲེང་བདུན་པ་དེ་ཞེ་བོ་ཅིག་ག་རེ་ཟེར་ན་ད། དབང་ལུང་མན་ངག་གི་བདག་པོ་དང་ཆོས་ཕྱོགས་ཁག་མང་པོ་ཞིག་གནང་བྱས་དམིགས་བསལ་གྱི་མཛད་པ་འཕྲིན་ལས་ཞེ་བོ་ཅིག་ཆོས་ཀྱི་ཐོག་ནས་དམིགས་བསལ་གྱི་རྒྱལ་བ་ཞིག་བཞུགས་གནང་འདུག་བ་ལགས། ཞུས་ཙང་དེ་ག་རང་ཡིན་ས་རེད། ཏག་ཏག་ནི་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས། རྒྱལ་བ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་ནས་ཡང། ཆོས་ཕྱོགས་ཀྱི་ད་མཛད་པ་རྒྱ་ཆེན་པོ་ཅིག་བསྐྱངས་གནང་བ་དང་འབྲེལ་ཡོད་ཀྱི་ཡང་དེའི་ངོ་སྤྲོད་ཞུས་པ་ཅིག་ཡོད། རྒྱལ་དབང་མཆོག་ནི་མདོ་སྔགས་ཀྱི་ཆོས་ཀུན་ལ་གཟིགས་པ་ཡངས་ཤིང་གསུང་ཆོས་དང་གསུང་མགུར་བསླབ་བྱ་སོགས་གསུང་རྩོམ་མང་ལ་ལྷག་པར་འདུལ་བའི་བཅས་ཁྲིམས་ལ་སྲུང་བརྩི་ཆེ་ཞིང་རྒྱུན་དུ་ཐུགས་དམ་ཉམས་བཞེས་མཐའ་དག་ཉིན་གུང་གོང་ལ་གྲུབ་པར་མཛད་དེ་ཉིན་མོའི་གསོལ་ཚིགས་གྲུབ་པ་ནས

རྒྱལ་བ་རིན་པོ་ཆེ་ཡི་གསོལ་ཚིགས་གྲུབ་པ་ད་ག་ཨ་ནི་མ་ཆུ་ནང་ནས་མི་གེ་གསུང་ཆོས་འདི་གནང་གི་ཡོད་རེད་ཟེར་གི་འདུག་དཔེ་གསུང་ཆོས་རྒྱ་ཆེན་པོ་གནང་ཡས་ཀང་ལ་བཞུགས་ཁྲི་གླིང་གའི་ནང་ལ་གནང་ནས་ཤིང་དེ་ད་ལྷ་ས་ཉིན་གུང་ཏག་ཏག་ཐོག་ལ་ཨི་འུ་ཟན་ཅིག་གཏོང་རྒྱུ་ཡོད་རེད་རྩེ་ཕོ་བྲང་ནས་དེ་དུས་སུ་བཏང་ད་ག་ཨི་འུ་ཡིན་འདབ་ལ་དཔེ་གསོལ་ཚིགས་ཐུགས་སུ་གྲུབ་པ་བྱས་ནས་གདན་གཅིག་མ་གནང་རྒྱུན་དུ་ནས་གདན་གཅིག་མ་གནང་གི་ཡོད་རེད་ཟེར་དེ་གདན་གཅིག་མ་གནང་ཨ་འདི་ནས་བྱས་ནས་ཨ་ནི་བཀའ་ཆོས་ཚུགས་ཡོད་རེད་ཨི་འུ་བརྒྱབ་ནས་ཨ་ནི་ཨི་འུ་ཟན་དེ་ཆུ་ཚོད་བཅུ་གཉིས་ལ་གཏང་གི་རེད་དེ་ད་ཆུ་ཚོད་བཅུ་གཉིས་པའི་རྗེས་ནས་ཨ་ནི་རྒྱལ་བ་རིན་པོ་ཆེ་དཔེ་གསུང་ཆོས་ཁོ་རང་གནང་ནས་བསྟབ་པའི་ཐུགས་ཆུང་ཆུང། བཞི་བཅུ་ཡོད་རེད་དེ། པའི་ཁར་སོགས་རེད་ཐུགས་བྱང་ཆུབ་སེམས་དཔའ་རབ་བཞི་བཅུ་ཡོད་རེད་ཟེར་རྣམ་དག་ཚང་མའི་ནང་ལ་སེལ་གྱི་འདུག་འདི་བྱ་བ་འདི་རྣམ་དག་འདི་ཆེན་པོ་བཞི་བཅུ་ཡོང་ཧ་ལམ་ཤུག་སྟོང་ཕྲག་མ་སུམ་ཅུ་གཅིག་ཡོད་རེད་པའི་ཤུག་པི་རིང་འཁོར་རེད་ཐུགས་བོ་བཞི་བཅུ་ཡོང་འདི་རྣམ་དག་འདི་རྒྱལ་པོ་བཞི་བཅུ་ཡོད་རེད། ལོངས་སྟོབས་ལ་ནི་རྒྱལ་བ་ཀུན་འཕྲིན། བདུན་པ། སྐལ་བཟང་རྒྱ་མཚོ་མཆོག་འདི་ནས་ད་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་གནང་བ་རེད་ལགས་ཨ་ནི་དེའི་རྗེས་ལ་ཡིན་པ་ཡིན་ན་ད་རྒྱལ་ཚབ་འདི་ཨ་ནི་དེ་མོ་རྒྱལ་ཚབ་བྱས་བྱས་ཕེབས་ཡོད་རེད་བ། ལ་བ་འགྲོ་ག་ལ་རེད་ད་རྒྱལ་བ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་དེ་ན་ང་ཚོས་གོང་དུ་ཞུས་པ་ན་ད་གཅིག་ནས་ཆབ་སྲིད་ཀྱི་ཐུགས་འགན་བཞེས་ཏེ་ཕྱི་པོ་ཞེ་པོ་དགུང་ལོ་བཞི་བཅུ་ཞེ་བཞི་ཡོད་ཡོད་འདི་ལ་བཞེས་གནང། གཉིས་ནས་ད་ཆབ་སྲིད་ཐུགས་འགན་བཞེས་ཀྱི་ན་རྒྱུན་རིང་པོ་ཞིག་བཞེས་གནང་བྱུང་མ་རེད་ལྔ་བཅུ་ང་གཅིག་ལ་ཆབ་སྲིད་ཐུགས་འགན་བཞེས་བྱས་ལྔ་བཅུ་ང་བརྒྱད་ལོ་ལ་དགོངས་པ་ཆོས་དབྱིངས་སུ་ཐིམ་རེ་བ། བྱས་ཙང་ད་དེ་འདྲ་ཐིམ་ཡོང་དུས་སྐབས་སུ་གཞི་ནས་ད་ང་ཚོའི་བོད་ཀྱི་ཡང་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་འཛིན་སྐྱོང་གི་ལམ་ལུགས་ནང་ལ་ད་གསར་བ་ཞིག་ག་རེ་ཐོན་རེད་ཟེར་ན་རྒྱལ་ཚབ་ཀྱི་ལམ་ལུགས་ཟེར་ཏེ་རྒྱལ་ཚབ་དང་སྲིད་སྐྱོང་ཟེར་མཁན་གྱི་ལམ་ལུགས་དེ་ཐོན་བསྡད་རོ། བྱས་ཙང་ད་འདི་གི་ལམ་ལུགས་འདི་གི་ཡང་གསར་བ་ཞིག་ཆགས་རྗེས་ད་ང་ཚོའི་བོད་ཀྱི་ཉེ་རབས་བོད་ཀྱི་ལོ་རྒྱུས་ནང་ལ་བཀའ་ཤག་ཚུགས་པ་མ་ཟད་རྒྱལ་ཚབ་དང་སྲིད་སྐྱོང་གི་ལམ་ལུགས་ཆགས་རྗེས་ད་འདི་ནས་བྱས་རྗེས་བོད་ཀྱི་ཆབ་སྲིད་འདི་ལ་ཞེ་པོ་ཅིག་ག་རེ་ཟེར་ན་དགའ་ལྡན་ཕོ་བྲང་ཆབ་སྲིད་ལ་ཞེ་པོ་ཅིག་ཅིག་ཡ་ཡོ་ཚ་པོ་ཟེར་ན་འདྲ་ཅིག་རྒྱུན་བརྟན་མ་ཡིན་པ་ཅིག་ད་རྒྱལ་ཚབ་དང་སྲིད་སྐྱོང་དེ་ཚོ་ཆབ་སྲིད་ཐུགས་འགན་བཞེས་སྐབས་སུ་བོད་ཀྱི་ཆབ་སྲིད་དེ་ཁ་སྟབས་སྐྱོ་བོ་ལུགས་ཅིག་ཆགས་ཡང་རྒྱལ་བ་རིན་པོ་ཆེ་ཡ་ཆོས་སྲིད་གཉིས་བཞེས་པ་ན་ཡང་ག་ལ་གང་འཚམ་ཡག་ཅིག་གྲོངས་བསྡད་ཅིག་ཨ་ནི་སོག་ལེགས་ཁ་ནང་དག་ལུགས་ཅིག་ཏུ་སི་མ་ཡོངས་སྐྱོ་སོ་རེ་ཅིག་གནང་འཛུགས་ལུགས་ཅིག་ཨ་རེ་ལེ་བྱས་ཙང་ད་རྒྱལ་ཚབ་སྐབས་དེ་དུས་རྒྱལ་བ་སྐུ་ཕྲེང་བདུན་པ་མྱ་ངན་ལས་འདས་རྗེས་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བཞི་མྱ་ངན་ལས་འདས་རྗེས་ཨ་ནི་རྒྱལ་ཚབ། བོད་ཀྱི་ལོ་རྒྱུས་ཐོག་ལ་ལྷག་པར་དུ་དགའ་ལྡན་ཕོ་བྲང་གི་ལོ་རྒྱུས་ཐོག་ལ་ད་རྒྱལ་ཚབ་དང་པོ་དེ་དེ་མོ་འཇམ་དཔལ་བདེ་ལེགས་རྒྱ་མཚོ་ཞུ་མཁན་དེ་རེད་པ་ད་ང་ཚོས་དེ་ཤ། དེ་མོ་བླ་བ་རང། དེ་མོ་བླ་བྲང་ཞུ་གི་ཡོད་རེད་པ་ང་ཚོས་དེ་བསྟན་རྒྱས་གླིང་ཞུ་གི་ཡོད་རེད་པ། བསྟན་རྒྱས་རེད་རེད་གླིང་བླ་བ་བསྟན་རྒྱས་རང། གླིང་ལོང། ལའོ་བསྟན་རྒྱས་གླིང་བྱས་ཙང་ད་དེ་མོ་རྒྱལ་ཐོག་འཇམ་དཔལ་བདེ་ལེགས་རྒྱ་མཚོ་དེ་དེ་མོ་རྒྱལ་ཐོག་དང་པོ་དེ་རེད་ཨ་ནི་ཁོང་རང་གི་དུས་སྐབས་སུ་ནི་བསྟན་རྒྱས་གླིང་བླ་བྲང་དེ་བརྒྱབ་བྱས་ཨ་ནི་ལྷ་སའི་ནང་ལ་གླིང་བཞི་ཟེར་བར་སྐབས་གཅིག་ནས་གླིང་བཞི་ཟེར་ཁ་གྲགས་དེའི་ནང་གི་གླིང་ད་དང་པོ་དེ

རྒྱལ་ཚབ་ཀྱི་ལམ་ལུགས་དར་བ་དེ་ནས་བྱས་རྗེས་ཡང་ཡང་ང་ཚོས་ཀྱི་ཛ་དྲག་ཏུ་འགྲོ་ཡ་དང་གཅིག་ཟ་རི་བི་རི་ཆགས་འགྲོ་ཡ་མང་དུ་ལོག་ཅིག་འགྲོ་འདུག་ཨ་ད་གང་བྱས། སྤྱི་ལོ་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བརྒྱད་ནས་རྒྱལ་བ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མྱ་ངན་ལས་འདས་རྗེས་ཨ་ནི་བོད་ཀྱི་རྒྱལ་ཚབ་དང་པོ་དེ་དེ་མོ་འཇམ་དཔལ་བདེ་ལེགས་བྱུང་རེད་དེ་ནས་བྱས་རྗེས་ད་རྒྱལ་ཚབ། རིམ་པས་རིམ་པས་རིམ་པས་དེ་མོ་ཀུན་བདེ་གླིང། ཚེ་སྨོན་གླིང། བྱས། རེད་དེ་ག་ནང་བཞིན་ཀུན་བདེ་གླིང་གིས་བྱས་རེད་ད་རིམ་པས་རིམ་པས་ཡོང་རྗེས་དེ་མོ། རྭ་སྒྲེང་སྡེ་དྲུག་ཟེར་མཁན་ཚོ་དང་དེ་འདྲ་རིམ་པས་མང་པོ་ཡོང་བ་ཡོད་རེད། ད་དེ་ཚོ་གིས་ཆབ་སྲིད་སྐྱོང་དུས་སྐབས་སུ། ཧ་ལམ། དགའ་ལྡན་ཕོ་བྲང་གི་ལོ་སུམ་བརྒྱ་དྲུག་ཅུ་རྒྱལ་བ། སྐུ་ཕྲེང་རིམ་བྱོན་གྱིས་ཆབ་སྲིད་ཐུགས་འགན་བཞེས་རེད་ལབ་ག་བྱེད་ཀྱི་ཡོད་རེད་དོན་དངོས་ཐོག་ལ། སུམ་བརྒྱ་དྲུག་ཅུའི་ནང་ནས་དྲུག་ཅུ་ལྷག་ཅིག་མིན་དུ་སུམ་བརྒྱ་ཡང་མིན་ན་ཉིས་བརྒྱ་ལྔ་བཅུ་ཙམ་ཞིག་དང་རྒྱལ་ཚབ་དང་སྲིད་སྐྱོང་དེ་ཚོས་ཆབ་སྲིད་ཐུགས་འགན་བཞེས་རེད། ད་དེའི་རིང་བར་དེ་ལ་ང་ཚོས་ཀྱི་ཆབ་སྲིད་དེ་དཔེ་ཉག་ཕྲ་བོ་མར་ཆགས་འགྲོ་གི་གནས་བབ་སྣང་ཚུལ་ལ་ཤུགས་ཆེ་བོ་ཞེ་པོ་ཡོད་རེད་ལགས། བྱས་ཙང་ད་འདི་སྐབས་ཀྱི་དུས་ཚོད་ལ་ཕ་ནི་ཕྱིར་དྲན་ཞུས་པའི་སྐབས་ལ་ཡིན་པས་ན་ང་རང་ཚོའི་ད་ལོ་རྒྱུས་ཀྱི་བསླབ་བྱའི་ཐོག་ནས་ཉམས་མྱོང་ཕྱོགས་བསྡོམས་ཞུ་དགོས་ཡ་མང་པོ་ཅིག་བྱེད་ཀྱི་ཡོད་རེད་ལ་ཨ་ནི་ད་ལྟ་ཡང་མཚམས་དེ་ཡང་རྒྱལ་བ་སྐུ་ཕྲེང་བདུན་པ་སྐུ་མྱ་ངན་ལས་འདས་ཕེབས་ཚུལ་དང་དེའི་སྐོར་ལ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཨ་ནི་ངོ་སྤྲོད་མདོར་བསྡུས་འདི་འདྲ་ཞིག་གནང་ཞག། ད་གོང་ས་རྒྱལ་དབང་ཐམས་ཅད་མཁྱེན་གཟིགས་ཆེན་པོ་མཆོག་རྣམ་ཀུན་ནས་སྐུ་གཟུགས་ཧ་ཅང་གཅོང་པོ་གཅོང་བས་རྒྱ་བོད་ཧོར་གསུམ་གྱི་ཨེམ་ཆི་མཁས་གྲགས་མང་པོས་བརྟག་ཞིབ་ཀྱིས་གསོལ་སྨན་འབུལ་བཞེས་དང་སྨན་ཆུའི་འཕྲོད་བསྟེན་གནང་བ་དང་གཞུང་གནས་ནས་སྨོས་ཅི་དད་གུས་ཞལ་སློབ་སྒེར་བཅས་ནས་ཞབས་རིམ་རྒྱ་ཆེ་ཞུས་ཀྱང་དྭངས་སྐྱེད་མ་ཤེས་པ་མེ་གླང་ཆིག་སྟོང་བདུན་བརྒྱ་ལྔ་བཅུ་ང་བདུན་ལྷ་ལྡན་སྨོན་ལམ་ཆེན་མོའི་ཚོགས་མགོན་དང་གསོ་སྦྱོང་གསུང་ཆོས་ར་བ་སྐམ་ཚོགས་སྨོན་ལམ་དམ་བཅའ་སོགས་ལ་ཉིན་ལྟར་འུ་ཚུགས་ཀྱིས་ཆིབས་བསྒྱུར་གནང་བས་སྐུ་འཁྲུགས་པ་ལྟ་བུའི་སྙུན་གཞི་ཇེ་ལྷོད་དུ་ཕེབས་ཏེ་དགུང་གྲངས་ལྔ་བཅུ་ཐམ་པ་ཕེབས་པར་ཟླ་བ་གཉིས་པའི་ཚེས་གསུམ་ཉིན་རྩེ་ཕོ་བྲང་དུ་གཟུགས་སྐུའི་བཀོད་པ་ཆོས་དབྱིངས་སུ་ཐིམ་ཚུལ་བསྟན་འདུག་གོང་ས་རྒྱལ་བ་བསྐལ་བཟང་རྒྱ་མཚོ་འདི་ལྟར་དགུང་ལོ་དེའི་དགོངས་པ་རྫོགས་ལྔ་བཅུ་ཐམ་པ་ཕེབས་དུས་རྩེ་ཕོ་བྲང་ལ་དགོངས་པ་རྫོགས་པ་རེད། ཉི་མ་གཅིག་ཀྱང་རང་བཞིན་ལྷུག་བཞུགས་མི་མཛད་པར་རྟག་ཏུ་ཆོས་ལྡན་བག་ཡོད་ལ་བཞུགས་ཤིང་མཐོ་དམན་སུ་ལ་ཡང་འཁོན་འཛིན་མེད་པར་གཉོམ་ཆུང་ཁོ་ནར་བཞུགས་མཁན་ཞིག་ཡིན་ཀྱང་བར་དེར་སྲིད་སྐྱོང་སྔ་རྗེས་ནས་བཅུ་འདི་སྙད་འདོགས་ཀྱི་འོ་བརྒྱལ་ཇི་སྙེད་བྱུང་རུང་ཆགས་སྡང་མགོ་སྙོམས་སུ་བཞུགས་པ་མ་ཟད་སྐུ་གསུང་ཐུགས་རྟེན་བཞེངས་པ་བོད་རང་ལུགས་ཀྱི་ཤེས་རིག་རྒྱུན་གནས་སྲུང་འཛིན་ཉེ་འབྲེལ་ཁྱིམ་མཚེས་རྒྱལ་ཁབ་ཆེ་ཆུང་ཚང་མར་ཆོས་དང་འབྲེལ་བའི་མཐུན་ལམ་ཡར་རྒྱས་གོང་འཕེལ་དང་ཆབ་འབངས་རྣམས་ལ་ཡང་མ་ཡིས་བུ། མ་ཡིས་བུ་ལ་བརྩེ་བ་ལྟར་བསྐྱངས་པས། སྐྱེ་རྒུ་སེར་སྐྱ་མཆོག་དམན་ཚང་མས་གངས་ལྗོངས་ལྷ་གཅིག་ཕྱག་ན་པདྨོ་ཞེས་མགྲིན་དབྱངས་གཅིག་ཏུ་བསྟོད་བསྔགས་ཞུ་བའི་ཡུལ་ཁྱད་པར་ཅན་ཞིག་བྱུང་འདུག་གོ།